དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་པ་གྲུབ་མཐའི་ཚེས་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ། Hans Gert Pöttering ལགས་ནས ྋགོང་ས་མཆོག་ལ་མཇལ་ཁ་ཞུས་ཏེ་ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་བའི་སྐོར། དེ་རིང་གི་གལ་ཆེའི་གསར་འགྱུར་ཁག། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝར་ཕེབས་འབྱོར་གནང་སྐབས་ཁུལ་དེའི་གནས་སྡོད་བོད་མི་ཚོས་སྣེ་ལེན་གཟབ་རྒྱས་ཞུས་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འཕགས་བོད་གཉིས་ཀྱི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་བརྒྱུད་ནས་བོད་དོན་ཞུ་གཏུག་ལས་འགུལ་སྤེལ་བཞིན་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འཆད་ཁྲིད་ཀྱི་ལེ་ཚན་ཞིག་དང། མཇུག་ཏུ། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར།

སྐུ་ཞབས Hans Gert Pöttering ལགས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། ཁོ་རང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ། ཁོང་གིས་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་གདན་འདྲེན་ཞུས་པ་དང། ཡང་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་གི་འཁྲུངས་སྐར་ལ་ཕེབས་རོགས་ཀྱི་ཁོ་རང་ལ་མགྲོན་ཤོག་འབྱོར་རུང། ཏོག་དབྱིབས་ནད་ཡམས་ཀྱིས་བཅར་མ་ཐུབ་པ་དང། ངོས་ནས་རྟག་པར་གོང་ས་མཆོག་ལ་མཇལ་འདུན་ཆེན་པོ་ཡོད་པ་མ་ཟད། གོང་ས་མཆོག་ནི་ཆོས་ཕྱོགས་ནས་རེ་ལྟོས་ཆེན་པོ་འཆའ་ཡུལ་གྱི་རླབས་ཆེན་གྱི་སྐྱེས་བུ་ཟིག་ཡིན་པས། ང་ཚོས་ཁོང་དང་བོད་མི་ཚོར་ཡི་རངས་ཆེན་པོ་བྱེད་གི་ཡོད་པར་བརྟེན་ཁོང་ལ་མཇལ་དུས་དགའ་སྤྲོ་དང། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
Yes, the European Parliament always has defended the human rights of the Tibetans.
ཡུ་རོབ་གྲོས་ཚོགས་ཀྱིས་ནམ་རྒྱུན་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་གི་ཡོད་པ་དང་ཕྱོགས་མཚུངས། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཟིག་ཡིན་པ་གི་ཆ་ནས་ཡུ་རོབ་གྲོས་ཚོགས་གི་འཐུས་མི་ཚོས། འཛམ་གླིང་གང་ས་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་ཡོང་བའི་སྐུལ་མ་དང། ལྷག་པར་ང་ཚོར་ནང་ཆོས་ཀྱི་མིག་ལྟོས་བཟང་པོ་ཆོས་ལུགས་མཐུན་སྒྲིལ་དེ་དགོས་གལ་ཆེན་པོ་ཆགས་ཡོད་པའི་ཁར། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དེ་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་འབྲེལ་ལམ་བཟང་པོ་དེ་དྲང་པོར་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དེ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས། གསལ་བོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། བོད་མིའི་འགོ་ཁྲིད་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གྱི་སྐབས་སུ། སྙན་གྲགས་ཅན་དང་བརྩི་བཀུར་འོས་པ་གི་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་འཐུས་མི་ཚོར་མཇལ་མོལ་གྱི་གོ་སྐབས་བྱུང་བར། མགོན་པོ་གང་ཉིད་ཀྱིས་ཧ་ཅང་གཟི་བརྗིད་དང་དགའ་ཚོར་བྱུང་བའི་བཀའ་སྩལ་ཡོད་པ་རེད། ད་ག་ད་སྙན་གྲགས་ཅན་གྱི་ད་བརྩི་བཀུར་འོས་པའི་ཨེ་ནི་ཡུ་རོབ་པིན་གྲོས་ཚོགས་ཀྱི་ད་ག་གཙོ་འཛིན་མཆོག་དང། ཨེ་ནི་ད་ག་འཐུས་མི་རྣམ་པ་ལྷན་རྒྱས་ཚང་མ་ལགས་ལ་ཞུ་ཡ་ལ་ཡ། ད་དེ་རིང་ཡང་བསྐྱར་མཇལ་ཡག་གོ་སྐབས་དང་བཀའ་མོལ་ཞུ་ཡག་གོ་སྐབས་བྱུང་བ་དེ། ཧ་ཅང་གི་ད་གཟི་བརྗིད་དང་དགའ་བོ་ཞིག་བྱུང་ཐུགས་རྗེ་ཆེ་ཞུ་ཡིན།
ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་དང་ལྷན་ཕེབས་པ། སྦར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ནས་ཀྱང། ཧན་སི་གེ་ཏྲི་ལགས་ནས་སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་པེ་ཅིན་ཨོ་ལིམ་ཕིག་གི་རྩེད་འགྲན་གྱི་སྐབས་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ། བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན། ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ནང་ཨོ་རྩལ་འགྲན་ཚོགས་ཚུགས་རྒྱུར་བཀག་འགོག་དགོས་པའི་སྐོར་ཤུགས་ཆེ་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་བའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་བྱས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་འདི་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད་ཨ་ནི་དེ་ནས་བྱས་ནས་ད་ང་ཚོ་ལ། ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་ཐུགས་བརྩེ་བ་ཆེན་པོ་གནང་ས་གི་མི་སྣ་ཅིག་ཆགས་བསྡད་ཡོད་རེད་ཨ་ནི།
ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོ་ཁྲི་རིན་ལགས་ཀྱིས་སྤྱི་ལོ་ཉིས་སྟོང་བདུན་ལོ་ནས་དགུ་གི་བར་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་སྐབས་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་བསྩལ་བ་སོགས་ཡུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པས་འབྱུང་འགྱུར་ཡིན་པའི་གོང་ས་མཆོག་གི་དགུང་ལོ་དགུ་བཅུ་ལ་ཕེབས་པ་གི་གོ་སྟོན་གི་སྐབས་སུ། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོ་ཁྲི་རིན་ལགས་སྐུ་མགྲོན་དུ་ཕེབས་རྒྱུ་གི་མགྲོན་འབོད་ཞལ་བཞེས་གནང་ཡོད་པ་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཁོང་ནི་ཡུ་རོབ་གྲོས་ཚོགས་ཀྱི་ནང་འཐུས་མི་རྒྱུན་རིང་ཤོས་གནང་མཁན་གྱི་ཆབ་སྲིད་པ་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝར་ཕེབས་འབྱོར་གནང་སྐབས་ཁུལ་དེའི་གནས་སྡོད་བོད་མི་ཚོས་སྣེ་ལེན་ཟབ་རྒྱས་ཞུས་ཡོད་པའི་སྐོར། ང་ཚོའི་ཁེ་ན་ཌའི་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། འདི་ཟླའི་ཚེས་བཅུ་དགུ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བྱང་ཨ་རིའི་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་གཉིས Halifax ནས Canada ཡི་རྒྱལ་ས Ottawa རུ་བདེ་ཐང་ངང་འབྱོར་ནས་དེ་ཁུལ་དུ་ཡོད་པའི Ottawa བོད་རིགས་སྤྱི་མཐུན་ཚོགས་པ་དང Canada བོད་དོན་ལྷན་ཚོགས་དེ་བཞིན་ས་གནས་བོད་རིགས་མི་མང་ཉི་ཤུ་ལྷག་ཙམ་ཞིག་ནས་ཕེབས་བསུ་ཞུས་གནང་བ། Canada བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང

དེ་ཡང་ཁེ་ན་ཏའི་རྒྱལ་སའི་ཁུལ་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཉིན་གྲངས་བཞི་ཡི་རིང་ཁེ་ན་ཏའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་དེ་བཞིན་ཁེ་ན་ཏ་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་མཛད་འཆར་དེ་བཞིན་སློབ་སྟོན་ལྟེ་གནས་ཁང་དང་བརྒྱུད་ལམ་ཁག་ཅིག་ལ་བཀའ་མོལ་དང་གོ་བསྡུར་གནང་རྒྱུའི་ལས་རིམ་ཡོད་པ་བྱང་ཨ་རིའི་དོན་གཅོད།

ཚོགས་འདུ་དེ་བཞིན་བརྗོད་གཞི་གཙོ་བོ་རྒྱལ་སྤྱིའི་བདེ་འཇགས་དང་དམངས་གཙོའི་སྐོར་ལ་ཡིན་སྐོར་དང་ཚོགས་ཆེན་དེ་བཞིན་མཛད་རིམ་ཁག་གཉིས་ཀྱི་འོག་ཕྱི་བསྒྲགས་གནང་བའི་མཛད་རིམ་ཞིག་དང་ཡང་ཕྱི་བསྒྲགས་མ་གནང་བའི་མཛད་རིམ་བཅས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཕྱི་བསྒྲགས་མ་གནང་བའི་མཛད་རིམ་ནང་གཏམ་བཤད་གནང་ནས་གོ་བསྡུར་ལྷུག་པོ་བྱུང་བ་སོགས་མུ་མཐུད་འགྲེལ་བརྗོད་གནང་བྱུང།
ད། Halifax། གི་ཚོགས་ཆེན་དེ་གཙོ་བོ་ཨ་ནི། བརྗོད་གཞི་དེ་ནི་ད་ཅིག་རྒྱལ་སྤྱི་གི་བདེ་འཇགས་རེད་དེ་ནང་བཞིན་དམངས་གཙོ་གི་ཐོག་ལ་ཆགས་བསྡད་ཡོད་རེད། ན་ནིང Halifax ཚོགས་ཆེན་བཅུ་བཞི་པ་ཐོག་ལ་ཡང་དཔལ་ལྡན་སྲིད་སྐྱོང་མཆོག་ཆེད་དུ་མགྲོན་འབོད་གནང་ཡོད་རེད་དེ་ཨ་ནི་ཕེབས་ཐུབ་ཡོད་མ་རེད། ད་ད་ལོ་ཚོགས་ཆེན་བཅོ་ལྔ་པ་ལ་ཡང་སླར་ཡང

འདི་འདྲ་ཅིག་བྱས་གཏམ་བཤད་གནང་ཡག་གི་མཛད་རིམ་ཅིག་འདི་འདྲའི་ཟེར་བྲིས་བཞག། དེ་མིན Ottawa བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་ནས Ottawa ཁུལ་དུ་བོད་མི་དེ་ཙམ་མེད་ཀྱང་གནམ་ཐང་དུ་ཕེབས་བསུ་སྣེ་ལེན་ཞུ་མཁན་མང་པོ་ཞིག་ཕེབས་པའི་སྐོར་དང་ཡོང་རྒྱུའི་ཚེས་ཉི་ཤུ་གཉིས་ཀྱི་ཉིན་སྲིད་སྐྱོང་མཆོག་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་རྒྱུར་ལྷན་ཞུགས་གནང་རྒྱུ་ཡིན་པའི་སྐོར་དང་དེ་མིན་ཕྱི་དྲོ་སྲིད་སྐྱོང་མཆོག་ལ་དགུང་ཚིགས

གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཁ་ཉིན་ཕྱི་ཚེས་བཅུ་དགུ་ཉིན་ཨཱོ་སི་ཀྲུ་ལི་ཡའི་ནང་གི་ལས་དོན་ཁག་ལེགས་པར་གྲུབ་ནས་ནིའུ་ཟི་ལན་གྱི་རྒྱལ་ས་ཝེ་ལིང་ཏོན་ལ་ཕེབས་འབྱོར་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པའི་ནང་དུ། དེ་གར་བཀའ་བློན་མཆོག་གིས Friends of Tibet། བོད་ཀྱི་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་ཀྱིས། བོད་ནང་གི་ད་ལྟའི་ཡ་ང་བའི་གནས་སྟངས་འོག་བོད་བརྒྱུད་ནང་བསྟན་རྒྱ་སྒྱུར་དང། གཏན་འཇགས་སློབ་གྲྭ་ཁག་གི་བརྒྱུད། བོད་ཀྱི་རིག་གཞུང་རྩ་མེད་བཟོ་བའི་སྲིད་བྱུས་ལག་བསྟར་དང། བོད་རྒྱའི་དཀའ་རྙོག་སེལ་ཆེད་བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་སྲིད་བྱུས་སྐོར་གླེང་གནང་ཡོད་པ་རེད་འདུག་དེ་བཞིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་མ་འོངས་ལས་འཆར་ཁག་ཅིག་གི་སྐོར་ཡང་གླེང་གནང་ཡོད་པ་རེད་འདུག། ཕྱི་ཚེས་ཉི་ཤུ་ཉིན་ཕྱི་དྲིལ་བཀའ་བློན་མཆོག New Zealand གྱི Asia Pacific Security Innovation ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་རྒྱལ་ཁབ་ཁག་གི་སྲུང་སྐྱོབ་དང་འབྲེལ་བའི་གླེང་སྟེགས་དེར་གསུང་བཤད་གནང་རྒྱུའི་ལས་རིམ་བང་སྒྲིག་གནང་ཡོད་པ་དང། ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཡུལ་དེའི་ནང་གནས་འཁོད་བོད་མི་དང། བོད་དོན་རྒྱབ་སྐྱོར་གནང་མཁན་རྣམས་དང་མཇལ་མོལ་གནང་རྒྱུ་ཡིན་པ་རེད་འདུག་ཁོང་གི་ལྷན་ཨཱོསྟྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ལྷན་བཅར་ཞུས་ཡོད་སྟབས་ཁོང་གིས་ད་ཐེངས་ཀྱི་ཕྱི་དྲིལ་བཀའ་བློན་མཆོག་གི Australia དང New Zealand རྒྱལ་ཁབ་གཉིས་ཀྱི་མཛད་འཆར་སྐོར་འདི་ལྟར་གསུངས་པ་འདུག།
ཨ་ནེ་སྐབས་དེ་དུས་ཙམ་ནས་ད་སྐུ་ངོ་གིས་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་དང། ཨ་ནེ་བོད་དོན་ཐོག་ལ་ད་ལྟ་རྒྱལ་སྤྱི་གི་གནས་བབ་དང་ཨ་ནེ་དེ་ག་ནང་བཞིན་བོད་ནང་གི་ཁོར་ཡུག་གི་གནས་སྟངས། དང་ད་གང་ལྟར་དེ་འདྲའི་གི་བོད་དོན་དང་འབྲེལ་བའི་ཨེ་ནི་ཅིག་གི་ངོ་སྤྲོད་ཞུ་ཡ་དེ་ཚོ་གོ་སྐབས་ཡག་པོ་བྱུང་སོང་བསམ་གི་འདུག་ཨེ་ནི་དེ་དང་མཉམ་དུ་ལ་ད་རེས་སྐུ་ངོ་གིས་ཨེ་ནི་ཅིག་ད་རྗེས་མ་ལོ་ལ་ཨེ་ནི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་འགྲོ་མིའི་ཐོབ་ཐང་ཚན་པ་གི་ཨེ་ནི་རྒྱ་ནག་གི་གནད་དོན་ཐོག་ལ་ད་ལྟ་ཨེ་ནི་ཉམས་ཞིབ་གནང་ཡ་ད་ལྟ Universal Periodical Review དེ་ཨེ་ནི་རྗེས་མ་ལོ་གི་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་དང་པོའི་ནང་ལ་གནང་བའི་སྐབས་སུ་ཨ་ནེ་ཨོ་སྟྲེ་ལི་གཞུང་གི་ངོས་ནས་ཨ་ནེ་གཅིག་སྐབས་དེ་དུས་ཙམ་ནས་བོད་དོན་གྱི་ཐོག་ལ་ཨ་ནེ་གཅིག་གླེང་སློང་ཤུགས་ཆེན་པོ་གནང་ཡ་དེ་གལ་ཆེན་པོ་འདུག་ཞེས་ནས་དེ་གསུངས་སོང་ཨ་ནེ་དེའི་ཐོག་ལ་ད་ལྟ་ཨོ་སྟྲེ་ལི་ཡ་ང་ཚོ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཚོ་ངོས་ནས་ཨ་ནེ་ཕྱི་སྲིད་བློན་ཆེན་ལ་དེའི་ཐོག་ལ་ཨ་ནེ་གཅིག་ཕྱག་བྲིས་ཕུལ་ཡ་བྱས་ནས་དེ་འདྲའི་ད་ཅིག་ད་རེས་ཕེབས་པའི་སྐབས་སུ་གནད་དོན་གལ་ཆེན་པོ་འདྲ་པོ་ཅིག་ག་ཚོད། དོན་འབྲས་ལྡན་པ་འདྲ་པོ་ཅིག་དེ་བྱུང་སོང་བསམ་བསམ་འདྲ་པོ་ཅིག་འདུག། ཡང། ཉི་ཧོང་གི་སྐུ་ཚབ་དོན་གཅོད་ཁང་དང། ཉི་ཧོང་གི། Save Tibet Network། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཀྱིས། རྒྱ་ནག་གཞུང་གིས་ཆོས་ཕྱོགས་དང་འབྲེལ་བའི་ཡིག་ཆ་ཨང་བཅུ་དགུ་ཞེས་པ་དེ་དང་འབྲེལ་བའི་བགྲོ་གླེང་ཚོགས་འདུ་ཞིག་སྐོང་ཚོགས་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། དེ་ཡང་ཉི་ཧོང་ནང་གི་རྒྱ་ནག་གཞུང་གི་ཡིག་ཆ་ཨང་བཅུ་དགུ་པ་དང་འབྲེལ་བའི་བགྲོ་གླེང་ཚོགས་འདུ་དེར། ཉི་ཧོང་གི་གྲོས་ཚོགས་འཐུས་མི་སྐུ་ཞབས་མི་སུ་བ་ཤི་ཧི་རོ་མི་དང། Doctor མི་ཡ་ཝ་ཀི་ཇུན་ཀོ་དང། ཉི་ཧོང་གི་སུ་པར་སངྒ་ཞེས་པའི་ནང་པའི་ཆོས་ཚོགས་དེའི་ཚོགས་གཙོ་གཞོན་པ་དགེ་འདུན་པ་ཀོ་བ་ཡ་ཤི་ཤུ་ཨེ་དང། ཉི་ཧོང་ནང་གི་སོག་པོ་ཚོགས་པའི་དྲུང་ཆེ Doctor Govrud Archa དང། ཉི་ཧོང་ཡུ་གུར་ཚོགས་པའི Sawut Mohammad དང། ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་བཅས་པས་གཏམ་བཤད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་བགྲོ་གླེང་གི་ཚོགས་འདུ་དེར་གཏམ་བཤད་གནང་མཁན་རྣམས་ཀྱིས་རྒྱ་ནག་གུང་ཁྲན་ཏང་གི་ཆོས་ཕྱོགས་དང་འབྲེལ་བའི་ཡིག་ཆ་ཨང་བཅུ་དགུ་པ་དེ་རྒྱ་ནག་ནང་དང་རྒྱ་ནག་གིས་བཙན་བཟུང་བྱས་པའི་མངའ་ཁུལ་ཁག་ནང་དབང་ཤུགས་ཆ་ཚང་སླེབས་ཐབས་ཤིག་ཡིན་པའི་སྐོར་དང། རྒྱ་ནག་གི་རྒྱལ་གཅེས་ཆོས་གཅེས་ཞེས་པའི་སློབ་གསོའི་སྲིད་བྱུས་དེ་ནི་རྒྱ་ནག་གི་བྱིས་པ་རྣམས་ལ་གུང་ཁྲན་ཏང་གི་ལྟ་བ་རྒྱ་སྤེལ་དང་དྲིལ་བསྒྲགས་རྫུན་མ་བྱེད་ཆེད་ཡིན་པའི་སྐོར་མ་ཟད་རྒྱ་ནག་གི་སྲིད་དབང་གཅིག་སྡུད་པའི་བྱེད་བབ་དེ་ནི་མི་སེར་རྣམས་ལ་རང་གི་བསམ་བློ་དང་ཆོས་སྤྱོད་རང་དབང་བཙན་འཕྲོག་བྱས་པ་ཡིན་པའི་སྐོར་སོགས་གླེང་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་བགྲོ་གླེང་ཚོགས་འདུ་དེར་དྲི་བ་དྲིས་ལན་དང་ཐུན་མོང་ཐོག་གྲོས་ཆོད་ཞིག་ཀྱང་སྣོལ་འཇོག་གནང་ཡོད་པ་རེད་འདུག་གནས་ཚུལ་འདིའི་སྐོར་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་གསུངས་ན།

གཅིག། མི་ཚང་མ་ལ་དབང་སྒྱུར་བྱེད་ཡས་ཀྱི། མི་གི། མི་ལ་གཅིག་པོར་དབང་སྒྱུར་མེད་པས་མི་གི་བསམ་བློ་ཚང་མ་ལ་ཡི་དང་ཆོས་ཕྱོགས་ཐོག་ནས་འབད་དེ་བྱ་བ་ལ་ཚང་མ་དབང་སྒྱུར་བྱེད་ཡས་བྱ་གཞི་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད། ཅེས་གསུངས་སོང།
ཡང། བཞུགས་སྒར་གྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས། ནེའུ་ཡོག་དང་ནེའུ་ཇར་སི་གནས་སྡོད་བོད་མི་རྣམས་ཀྱིས་ཆོས་རིག་རྒྱུན་འཛིན་གནང་ཐབས་དང། བདེ་སྐྱིད་ཀྱི་འཚོ་བ་རོལ་སྟངས་སོགས་ཀྱི་ཐད་གསུང་བཤད་གནང་ཡོད་པ་རེད་འདུག་དེ་ཡང་ང་ཚོའི་ནེའུ་ཡོག་གི་ས་གནས་ཀྱི་གསར་འགོད་པ་ཆོས་ལེགས་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ནང། ཧི་མ་ལ་ཡའི་དཔེ་མཛོད་ཁང་གིས་གོ་སྒྲིག་ཞུས་ཏེ། བོད་ཀྱི་དཔེ་མཛོད་ཁང་གི་དགེ་བཤེས་ལྷག་རྡོར་ལགས་ཀྱིས་ཕྱི་ཚེས་བཅུ་དགུ་ཉིན་ནེའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ས་གནས་ཀྱི་བོད་མི་རྣམས་ལ་ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས་བོད་ཀྱི་ཆོས་རིག་རྒྱུན་འཛིན་གནང་ཐབས་དང། མཐུན་ལམ་ཡོང་ཐབས་ཀྱི་བསམ་བློ་གཏོང་ཕྱོགས་སོགས་ཀྱི་སྐོར་གསུང་བཤད་གོ་སྒྲིག་ཞུས་པའི་ཐོག་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཧི་མ་ལ་ཡའི་དཔེ་མཛོད་ཁང་གིས་དགེ་བཤེས་ལགས་ནེའུ་ཡོག་ཏུ་གདན་འདྲེན་ཞུས་པ་ལྟར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མི་དམངས་རྣམས་ལ་གསུང་བཤད་གནང་བར་ཕེབས་པར་འཚམས་འདྲི་དང་འབྲེལ་ནས་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད་འདུག་དགེ་བཤེས་ལྷག་རྡོར་ལགས་ཀྱིས་ཕུན་ཚོགས་སྡེ་བཞིའི་བརྗོད་གཞི་དང་འབྲེལ་ནས་བོད་མི་ཚོས་བོད་པའི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་ཐབས་སྐོར་ནས་གསུང་བཤད་གནང་བའི་ནང། རྒྱ་མིའི་སྲིད་གཞུང་གིས་བོད་ཀྱི་རིག་གཞུང་རྩ་མེད་གཏོང་བཞིན་པའི་དུས་སྐབས་འདིར། ང་ཚོས་ངེས་པར་དུ་བོད་ཀྱི་ཆོས་རིག་ལ་དོ་སྣང་བྱེད་རྒྱུ་གལ་ཆེན་པོ་ཡིན་པའི་སྐོར་དང། སྤྱི་ཚོགས་ནང་འཆམ་མཐུན་ཡོང་ཐབས་གཙོ་བོ་ནི་མི་སྒེར་གྱི་ཁོང་ཁྲོ་ཞི་ཐབས་བྱེད་རྒྱུ་དང། ཕན་ཚུན་མ་མཐུན་པའི་དཀའ་ངལ་དེ་གླེང་མོལ་གྱི་ལམ་ནས་སེལ་ཐབས་བྱེད་རྒྱུ་སོགས་གསུངས་གནང་ཡོད་པ་རེད་འདུག་ཧི་མ་ལ་ཡའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་ཨམ་ཇི་ཀུན་དགའ་དབང་འདུས་ལགས་ཀྱིས་བརྗོད་པ་ལྟར་ན། འདས་པའི་བདུན་ཕྲག་གཅིག་གི་རིང་བརྗོད་གཞི་སྣ་ཚོགས་ཐོག་གསུང་བཤད་གོ་སྒྲིག་ཞུས་པས་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་འདུག་མཇུག་ཏུ། མི་མང་གིས་དགེ་བཤེས་ལགས་སུ་དོགས་འདྲི་ཞུས་པ་ཁག་ལ་གསུང་ལན་ཡང་གནང་ཡོད་པ་རེད་འདུག། འཕགས་བོད་གཉིས་ཀྱི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་བརྒྱུད་ནས་བོད་དོན་ཞུ་གཏུག་ལས་འགུལ་སྤེལ་བཞིན་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
བོད་ཀྱི་རྒྱལ་ཁམས་དེ་ས་བབ་ཀྱི་ཆ་ནས་རྒྱ་གར་འཕགས་ཡུལ་དང་ཁྱིམ་མཚེས་ཡིན་པ་མ་ཟད་སྔོན་གྱི་ཆོས་རྒྱལ་ལོ་པཎ་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་ཆོས་དང་རིག་གཞུང་ཐད་དམིགས་བསལ་གྱི་འབྲེལ་བ་དམ་ཟབ་བྱུང་ཡོད། བོད་མི་རྣམས་ཀྱིས་གནའ་སྔ་མོ་ནས་ཡུལ་འདིར་རྒྱ་གར་འཕགས་པའི་ཡུལ་ཞེས་མངོན་པར་བསྟོད་ཀྱི་ཡོད་པ་མ་ཟད་རྒྱུན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ནི་ང་ཚོའི་དགེ་རྒན་དང་ང་ཚོ་ནི་རྒྱ་གར་གྱི་དགེ་ཕྲུག་ཡིན་པ་སོགས་བླ་སློབ་ཀྱི་འབྲེལ་བ་དམིགས་བསལ་ཅན་ཞིག་ཡོད་པ་བཀའ་བསྩལ་གྱི་ཡོད། དེར་བརྟེན་ཉེ་ལམ་བོད་ཀྱི་འགྲེམས་སྟོན་ཁང་གི་གོ་སྒྲིག་འོག་པར་རིས་ཀྱི་ལམ་ནས་འཕགས་བོད་གཉིས་ཀྱི་གནའ་དེང་གི་འབྲེལ་ལམ་སྐོར་གྱི་འགྲེམས་སྟོན་འགོ་འཛུགས་གནང་ཡོད་པ་འདི་ནི་གཙོ་བོ་རྒྱ་གར་སྤྱི་དམངས་ཁྲོད་བོད་དོན་གོ་རྟོགས་དང་ཞུ་གཏུག་ལས་འགུལ་སྤེལ་རྒྱུར་དམིགས་པ་ཞིག་ཡིན་པ་འགྲེམས་སྟོན་ཁང་དེ་ཉིད་ཀྱི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས། འགྲེལ་བརྗོད་གནང་བྱུང། ཆོས་ཕྱོགས་བྱས་རིག་གཞུང་བྱས་རེད་པ་ནི་ང་ཚོ་གི་གོམས་སྲོལ་ཧ་ལམ་ཚང་མ་ཚང་མ་གཅིག་ང་ཚོ་གཅིག་ག་ཞུ་དགོས་ད་སྤུན་སྐྱ་འདྲ་བོ་ཅིག་ཆགས་བསྡད་ཡོད་དོ་དེ་འདྲ་འདྲ་བོ་ཡིན་དུས་སྐབས་དུས་ཨ་ནི་ཅིག་གོང་ས་མཆོག་གི་ཡིན་པ་ན་ཡང་ང་རྒྱ་གར་གྱི་མི་ཅིག་ག་ཞུ་དགོས་རེད་བུ་ཡིན་ཡིན་ལབ་ནས་དེ་འདྲ་འདྲ་བོ་ཅིག་གསུངས་བསྡད་དུས་འདི་ཚོ་ཡིན་པ་ན་ང་ཚོ་ཅིག་གི་རྒྱ་གར་མི་མང་འདི་ཚོ་ལ་དམིགས་བསལ་རྒྱ་གར་གྱི་གཞོན་སྐྱེས་འདི་ཚོ་ལ་འདི་ཅིག་གི་གོ་རྟོགས་སྤེལ་ཐུབ་པ་ཡིན་ན་ངས་མ་འོངས་པ་ང་ཚོ་ལ་ཅིག་ག་ཞུ་དགོས་རེད་བོད་དོན་སྐོར་ལ་ཐུགས་ཕན་གསོས་ཀྱི་རེད་བསམ་འདུག་གི་ལོ།
ད་རེས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་འཕགས་བོད་གཉིས་ཀྱི་ཐུན་མོང་མ་ཡིན་པའི་གནའ་དེང་འབྲེལ་ལམ་གྱི་འགྲེམས་སྟོན་འདིའི་ནང། དུས་རབས་བརྒྱད་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁན་ཆེན་ཞི་བ་འཚོ་བོད་ལ་གདན་འདྲེན་ཞུས་པའི་ལོ་རྒྱུས་ནས་འགོ་འཛུགས་ཀྱིས་བོད་དུ་ནང་ཆོས་དར་ཚུལ་སྐོར་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོར་དབྱིན་ཇི Francis Younghusband གྱིས་སྣེ་ཁྲིད་པའི་དམག་མི་ལྔ་སྟོང་ལྷག་གིས་བོད་ལ་བཙན་འཛུལ་བྱས་ཚུལ་སྐོར། ཆིག་སྟོང་དགུ་བརྒྱ་བཅུ་མེད་དགུ་ལོར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཏེ་ཕྱིར་བོད་དུ་ཕེབས་ནས་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་ཆུ་གླང་རྩ་ཚིག་ཡོངས་ཁྱབ་གསལ་བསྒྲགས་གནང་བའི་སྐོར། ཡང་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོ་ཡི་སིམ་ལ་ཆིངས་ཡིག་སྐོར། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་རང་བཙན་ཐོབ་པའི་རྗེས་བོད་ནང་རྒྱ་གར་གྱི་གཞུང་ཚབ་དང་འབྲེལ་ལམ་སྐོར། དེ་བཞིན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྗེས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཏེ་སྐབས་དེའི་སྲིད་བློན་ནེ་རུ་མཆོག་གིས་གང་ཉིད་མཆོག་ལ་སྣེ་ལེན་ཞུས་ནས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་སླད་རྒྱབ་སྐྱོར་གནང་བའི་ལོ་རྒྱུས་སོགས་འགྲེམས་སྟོན་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
དེ་རིང་གི་བཅར་འདྲི་གི་ལེ་ཚན་ནང། TibCERT ཞེས་བོད་དོན་ལས་འགུལ་བསྟི་གནས་ཁང་གི་གློག་ཀླད་ཛ་དྲག་གི་ཚན་པ་དེས་བོད་མི་ཚོས་དྲ་ཐོག་གི་བདེ་འཇགས་དང་འཇབ་རྒོལ་སོགས་ལ་ཇི་ལྟར་གཡོལ་དགོས་མིན་ཐད་ལ་ཚན་པ་དེའི་འགན་འཁུར་བ་རྡོ་རྗེ་ཕུན་ཚོགས་ལགས་ཀྱིས་ཚན་པ་དེའི་དམིགས་ཡུལ་དང་ཕྱག་ལས་ག་འདྲ་གནང་མིན་སོགས་སྐོར་ལ་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་ཞལ་པར་བརྒྱུད་ནས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་གཟིགས་རྣམས་ལྷན་རྒྱས་སྐུ་ཁམས་བཟང། ད་ལྟའི་དེང་རབས་ཀྱི་སྤྱི་ཚོགས་འདི་འཕྲུལ་ཆས་དང་མཉེན་ཆས་རིགས་སྣང་མེད་ཀྱིས་བེད་སྤྱོད་བཏང་བའི་དུས་རབས་ཅིག་ཏུ་གྱུར་དུས། རྒྱ་ནག་དམར་ཤོག་གིས་གཞིས་བྱེས་བོད་མི་ཚོ་ལ་གཙོ་བོ་དམིགས་བྱས་གསང་མྱུལ་དང་དྲ་ཐོག་བརྒྱུད་བྱས་འཇབ་རྒོལ་བྱས་བྱས་གཞིས་བྱེས་བོད་མི་ཚོ་ལ་ཤུགས་གནོན་ཐེབས་དང་ཐེབས་བཞིན་ཡོད་རེད། དེ་འདྲ་ཡིན་དུས་ཙམ་པར TibCERT ཞེས་བོད་དོན་ལས་འགུལ་བསྟི་གནས་ཁང་གི་བོད་ཀྱི་གློག་ཀླད་ཛ་དྲག་གྲ་སྒྲིག་ཚན་ཁག་གིས་བོད་པའི་ཚོགས་སྡེ་ཁག་ལ་འཕྲད་བཞིན་པའི་དྲ་ཐོག་ཉེན་ཁའི་རིགས་ཆུང་དུ་བཏང་ཡ་དང་བོད་ནང་གི་ཉེན་ཁ་དང་འབྲེལ་བའི་གནས་ཚུལ་སོགས་གཞི་ལ་བཞག་བྱས་བོད་མི་ཚོའི་འཕྲུལ་རིག་ཉམས་ཞིབ་ཀྱི་ནུས་པ་རྒྱ་སྐྱེད་གཏོང་ཡ་དང་བོད་པའི་སྤྱི་ཚོགས་ཁྱོན་ཡོངས་ལ་ཚད་མཐོ་བའི་དྲ་ཐོག་གི་རིག་དབང་དང་བདེ་འཇགས་ཁྱབ་གདལ་བྱ་ཡ་ལ་ཚོགས་སྡེ་དེ་བསྐྲུན་ཤག་ཐེངས་འདིའི་ལེ་ཚན་ནང་ལོགས་ལ་བོད་ཀྱི་གློག་ཀླད་ཛ་དྲག་གྲ་སྒྲིག་ཚན་ཁག་གི་འགན་འཁུར་བ་དང་བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་ལམ་བདེ་འཇགས་ཟབ་སྦྱོང་སྤྲོད་མཁན། རྡོ་རྗེ་ཕུན་ཚོགས་ལགས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་གི་རེད། ཁོ་རང་དེ་སྔོན་སི་རི་སི་དྷར་ཐ་སློབ་གཉེར་ཁང་ནས་འཕྲུལ་ཆས་བཟོ་སྐྲུན་པའི་ལག་འཁྱེར་ཐོབ་ཡོད་པ་དང་ད་ལྟའི་ཆར་རྡ་རམ་ས་ལ་ནས་བོད་དོན་ལས་འགུལ་ལྟེ་གནས་ཁང་གི་བོད་ཀྱི་གློག་ཀླད་ཛ་དྲག་གྲ་སྒྲིག་ཚན་ཁག་ནས་ཕྱག་ལས་གནང་དང་གནང་བཞིན་པ་ཅིག་རེད་ཤག

གནས་དེ་འདྲ་སྤྱི་བཏང་གི་སིར་ལས་དེ་ལྟ་སྒྲུང་པ་སོ་སོ་ལ་སིར་རེ་རེ་ཡོད་ར། དཔེ་ཤ་ཆེ་ན་རྒྱ་གར་ཁོ་རང་ཚོ་ལ་སིར་ཡོད་རེ་ཨ་རི་ལ་སིར་ཡོད་རེ། གནས་དེ་འདྲ་སིར་དེ་སྤྱི་བཏང་གི་ལས་འགན་གཙོ་བོ་དེ་དེ་ག་རེ་བྱ་གི་འདུག་ཞུ་བ་འགྲོ་ཞེ་ན། གནས་ཁྱེད་ཚོས་ལུང་པ་གཅིག་ལ་ཉེན་ཁ་འགྲོ་ཅིག་དྲ་རྒྱའི་བརྒྱུད་ནས་ཉེན་ཁ་འགྲོ་ཅིག་དེ་འདྲ་འགྲོ་ཅིག་འདི་གི་ཡོད་ན་གནས་དང་ཤོས་སིར་དེ་གི་གནས་དེ་དཀའ་ཨེ་ད་གནས་ཉེན་ཁ་ཉུང་ད་ད་སྐྱོན་ཉུང་ད་དེ་འདྲ་འགྲོ་བྱ་གི་ད། འདི་ལ་ཚིམ་པ་ད་ང་རང་ཚོར་ད་ལྟ་དེ་ལུང་པ་ཡོད་མ་རེད་དེ་ཨ་ནི་ང་རང་ཚོར་ད་ལྟ CERT གཅིག་ཡོད་ར་དེ་ང་ཚོ TibCERT ཆགས་ཡོད་དུ་ར་ཨ་ནི་འདི་གི་ལས་འགན་གཙོ་བོ་འདྲ་པོ་དེ་ཞིག་ཞུ་བ་འདྲ་པོ་བྱས་ན་ད་ལྟ་སྤྱི་བཏང་གི་ད་ང་ཚོ་བོད་པའི་འཐབ་རྩོད་ནང་ལོགས་ལ་ང་ཚོ་དེ་གལ་ཆེ་ཤོས་གཅིག་དེ་ཨ་ནི་ད་ང་ཚོ་དེ་དེང་སང་ཚང་མ་དྲ་རྒྱ་བེད་སྤྱོད་བྱེད་ཀྱི་ཡོད་དུས་ཨ་ནི་གློག་ཀླད་ཀྱི་ནང་རེད་ཁ་པར་རེད་དེ་འདྲའི་ནང་ལོགས་ལ་སྤྱི་ཚོགས་དྲ་རྒྱ་དེ་རི་དུ་བེད་སྤྱོད་བྱེད་དུས་ཡང་དེ་ཉེན་ཁ་ཅིག་མང་པོ་ཞིག་སླེབས་ཀྱི་འདུག་ཨ་ནི་དེ་ཡག་པོ་བདེ་འཇགས་ལྡན་པ་ཡོད་དགོས་པ་དང་དེ་སོ་སོའི་གི་ཁེ་ཕན་ལ་བེད་སྤྱོད་བཏང་ཐུབ་ཡ་དེ་སོ་སོའི་ཉེན་ཁ་སླེབས་སའི་ལམ་ཁ་མ་ཆགས་ཡ་དེའི་ཆེད་དུ་ཨ་ནི་ད་ལྟ་དེ་དྲ་རྒྱའི་བདེ་འཇགས་ང་ཚོའི་གི་རོགས་པ་བྱས་ལ་སོགས་པ་དང་ཡང་སྤྱི་བཏང་གི་ང་ཚོའི policies དེ་འདྲའི་སྤྱི་བཏང་གི་ནང་ལོགས་ལ་ཁྲིམས་དང་སྒྲིག་གཞི་འདྲ་པོ guidelines འདྲ་པོ་ཞུ་གི་ར། དེ་འདྲ་འདྲ་པོ་ཅིག་ཡང་ཚོགས་པ་ནང་ལོགས་ལ། དྲ་རྒྱ་བེད་སྤྱོད་ག་འདྲས་བཏང་དགོས་ཡོད་མེད་ཁ་པར་བེད་སྤྱོད་ག་འདྲས་བཏང་དགོས་རེད་ཡང Gmail བེད་སྤྱོད་ག་འདྲས་བཏང་དགོས་རེད་ད་ནི་དེ་འདྲས་ག་ལ་ང་ཚོས་རོགས་པ་བྱེད་དགོས་རེད་ཡང་ང་ཚོས་སྤྱི་བཏང་གི། Capacity Building ཞུ་གི་ར་ནི་ཡང་དེ་རྗེས། དེ་འདྲས་ང་ཚོ་དེ་ཟབ་སྦྱོང་ནང་ལོགས་འཛུལ་ཞུགས་གནང་བྱས་ནི་ང་ཚོས་ཀྱི་དཔེར་ཆ་བཞག་ན། དྲ་རྒྱའི་སྤྱི་བཏང་གི་ང་ཚོ་ཉེན་ཁ་ག་འདྲས་ག་འདྲས་ཡོད་རེད་ནི་དཔེར་ཆ་ང་ཚོས་རྒྱ་ནག་ནས། དྲ་རྒྱའི་བརྒྱུད་ནས་ནི Attacks ག་འདྲས་ག་འདྲས་སླེབས་ཀྱི་ཡོད་མེད་དེ་ལ་ག་འདྲས་ག་འདྲས་སྲུང་སྐྱོབ་ག་འདྲས་ག་འདྲས་བྱེད་དགོས་རེད། དེ་འདྲས་ཀྱི་ང་ཚོ་ཟབ་སྦྱོང་དེ་འདྲས་གནང་བསྡད་ཀྱི་ཡོད་རེད། ནི། གཅིག་དེ་ཡང་དེ་བཙན་བྱོལ་ནང་ལ་བྱས་གཅིག་དེ་ཡང་གལ་ཆེ་ཤོས་གཅིག་ག་རེ་ཆགས་ཀྱི་འདུག་ཞུ་བ་འདྲ་པོ་བྱས་ན་ང་ཚོའི་གི་བཙན་བྱོལ་ནང་ལོགས་ལ་ཡོད་རྒྱུ་ནི་མང་ཆེ་བ་གཅིག་ད་ལྟ་བོད་ནང་ལ་འབྲེལ་བ་ཡོད་ཙམ་པ་ལ་ཡང་འདི་གི་ཤུགས་རྐྱེན་གཅིག་ང་ཚོ་བོད་ནང་ལོགས་ལ་འདི་སྤྲོད་ཡས་ཀྱི་ང་ཚོ་དམིགས་ཡུལ་ཅིག་སེམས་ཀྱི་ཡོད་རེད་ཁ་ནང་བོད་ནང་ལོགས་ཀྱི་བོད་མི་ཚང་མ་ད་ལྟ་དྲ་རྒྱའི་ག་རེ་ལབ་དགོས་རེད་སྟངས་འཛིན་དེ་འདྲ་ཤུགས་ཆེན་པོ་རྒྱ་ནག་གཞུང་གིས་བྱེད་བསྡད་ཀྱི་ཡོད་རེད་ད་ལྟ་དེ་བཀག་སྡོམ་དང་ཨ་ནི་སྟངས་འཛིན་དེ་འདྲ་མང་པོ་བྱེད་ཀྱི་ཡོད་དེ་དེ་ནས་ག་འདྲས་ཅིག་ཐར་དགོས་ཡོད་མེད་ཡང་དེ་འདྲས་ང་ཚོས་ཀྱི VPN འདྲ་པོ་དང་དེ་འདྲས་ཀྱི་ག་རེ་ལབ་དགོས་རེད་ཡང་རོགས་པ་བྱས་རེད་ཡིན་པ་འགྲོ་བཞིན་ཡོད་རེད་ཡང་དེ་འདྲས་ག་རེ་ལབ་དགོས་རེད་འབྲེལ་བ་འདི་ཤུགས་ཆེན་པོ་ཡོད་ཙམ་པ་ལ་འདི་ང་ཚོ་གཅིག་དམིགས་ཡུལ་ཅིག་དེ་འདྲ་ཅིག་ཡོད་ར། གཉིས་དམིགས་ཡུལ་ལ་ནི་ད་ལྟ TibCERT ཀྱི་གཅིག་དེ་ད་ལྟ་ག་རེ་བྱས་དང་བྱེད་བཞིན་པ་རེད་ཞུ་བ་འདྲ་པོ་བྱས་ན་ད་ལྟ་ང་ཚོའི་ཉམས་ཞིབ་མང་པོ་ཅིག་བྱེད་ཀྱི་ཡོད་ར་ད་ལྟ་ང་ཚོ་ཉམས་ཞིབ་འགྲོ་བསྡད་པ་དེ་ཁ་ཤས་ཤིག་ཡོད་རེད་དཔེར་ཆ་བཞག་ན་ང་ཚོ་བཙན་བྱོལ་ནང་ལོགས་གཅིག་ཞུ་བ་འདྲ་པོ་བྱས་ན་དཔེར་ཆ་བཞག་ན་ང་ཚོ་བཙན་བྱོལ་ནང་ལོགས་ལ་ད་ལྟ་དེ་དྲ་རྒྱའི་བརྒྱུད་ནས attack ག་འདྲ་ག་འདྲ་བྱས་ཤག་དེ་ནང་ལོགས་ལ་ང་རང་ལ་དེ community ངོས་ནས་ག་རེ་ག་རེ་གནང་ཤག་ཡང་དེ་མ་འོངས་པ་ག་རེ་ག་རེ་འདུག་ག་རེ་ག་རེ་གནང་དགོས་ཡ་འདུག་ཡང་དེ་འདྲ་པོ་ཅིག་གནས་སྟངས་ག་རེ་འདྲ་པོ་ཅིག་ཆགས་ས་རེད་ལབ་ནས་ཡོད་ར། འདི་ང་ཚོས་ཉམས་ཞིབ་དེ་འདྲ་བྱས་བྱས་ནས་ཕལ་ཆེར་ཟླ་བ་ཁ་ཤས་སྟོང་ལོག་ང་ཚོས་འདོན་ཡ་གི་དམིགས་ཡུལ་དེ་འདྲ་ཅིག་ཡོད་ར། ཨ་ནི་ད་ལྟ་རེད་དེ་ག་རང TibCERT ཀྱི་ཐོག་ནས་འདི་གཅིག་ཞུ་བ་འདྲ་པོ་བྱས་ན་ད་ལྟ་འདི་ཕྱག་ལས་གནང་སྟངས་འདི་དེ་འདྲ་འདྲ་པོ་ཅིག་ཆགས་ཀྱི་འདུག་ར།
ལགས་འོང། ད་དེ་ནས་ད་ལྟ TibCERT ཟེར་ཡ་གི་ཚོགས་སྡེ་དེ་ག་འདྲའི་ཞིག་འགོ་བཙུགས་རེད་ལགས། དེ་ང་རང་ད་ལྟ་སྔོན་མ་ཉིས་སྟོང་བཅུ་བདུན་ལ་དང་ཤུའི Tibet Action Institute ལ་བོད་དོན་ལས་འགུལ་ལྟེ་གནས་ཁང་ལ་འཛུལ་དུས་ཙམ་པ་ལ་ནི་དེའི་ད་ལྟ Fellowship Program བརྒྱུད་ནས་འཛུལ་ཡོད། ད་དེའི Fellowship Program དེ་ད་ལྟ་ག་འདྲ་འདྲ་པོ་ཆགས་ཀྱི་འདུག་ཞུ་བ་འདྲ་པོ་བྱས་ན་ནི་དེ་དུས་ཙམ་པ་ལ་ནི་ད་ལྟ་ང་ཚོ་ལས་འགུལ་སྤེལ་མཁན་ད་ལྟ་ཚོགས་པ་ཁག་མང་པོ་ཡོད་ར་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དཔེར་ཆ་གཞོན་ནུ་བྱས་ནི་དགུ་བཅུ་གསུམ་བྱས་བོད་རང་བཙན་སློབ་ཕྲུག་ཚོགས་པ། དེ་འདྲའི་འདྲ་པོ་ཅིག་ལ་ང་ཚོ་ལས་བྱེད་ང་རང་ཚོ་བོད་དོན་ལས་འགུལ་ལྟེ་གནས་ཁང་གི་ལས་བྱེད་རང་ཕར་ལ་འགྲོ་བྱས་ཁོ་རང་ཚོ་ལ་ནི་ཟབ་སྦྱོང་སྤྲད་ཡ་ཡིན་ན་རེད་རོགས་པ་བྱེད་ཡ་ཡིན་ན་རེད་ཡང་སྤྱི་བཏང་གི་ག་རེ་ལབ་དགོས་རེད Computer དང Tech དང་འབྲེལ་བ་ཡོད་ཀྱི་ཡང་ཅིག་གང་ཡིན་རོགས་ཆུང་གི་རོགས་ཆུང་གི་རོགས་པ་བྱས་འགྲོ་ད། འདི་གི་ནི། ཁར་ཆེད་དུ་ཤོག་རེ་ཞུས་ན་ཕ་གིའི་ཚོགས་པ་ལ་ནི་ག་ལབ་དགོས་རེད་རྒྱ་ནག་སྤྱི་དང་གིས་ང་ཚོ་ལྟར་ལས་འགུལ་མང་པོ་ཅིག་སྤེལ་གྱི་ཡོད་དུས་ཡང་རྒྱ་ནག་གཞུང་ནས attack མང་པོ་དཔེ་སླེབས་ཀྱི་ད་འདི་ང་ཚོའི་གི main གཙོ་བོ་དེ་དམིགས་ཡུལ་དེ་ཁོ་རང་ཚོ་ལས་འགུལ་ག་ལབ་དགོས་རེད་མུ་མཐུད་ནས་ཡག་པོ་ཅིག་འགྲོ་ཐུབ་ཡ་དང་ཤུགས་རྐྱེན་དེ་ལ་དེ་བར་ཆད་མ་འཕྲད་ཡ་དང་དེ་ལ་ང་ཚོ་རོགས་པ་བྱེད་ཡ་བདེ་འཇགས་སྐྲུན་ཡ་དེ་ཚང་མ་ང་ཚོ་རོགས་པ་བྱེད་དུས་ར་ད་རྗེས་ནས་ད་ག་ལབ་དགོས་རེད་ཨ། ད་ལྟ་ང་ཚོས་ད་དེ་འདྲའི་ཚོགས་པ་ཁ་ཤས་ཅིག་ལ་འགྲོ་གི་ཡོད་རེད་འདི་གིས་ཡང་ཚོགས་པ་འགྲོ་སྐྱོད་དེ་ཚོ་ཡག་པོ་དཔེ་ཕན་ཐོགས་ཀྱི་ཡོད་རེད་དེ་ཡིན་ནའི་ང་ཚོ་འདི་ཚང་མ་འགྲོ་རྗེས་ང་ཚོ་དཀའ་ངལ་རེ་ཅིག་འཕྲད་དེ་ཡོད་ར་ད་ལྟ་དཔེ་ཆ་བཞག་ན་ང་ཚོ attack བྱུང་དུས་ཙམ་པ་ལ་ང་ཚོ་མི་ཚོགས་པ་ག་ལབ་དགོས་རེད་མང་པོ་དཔེ་ལ་དེ་འདྲ attack བྱེད་ཀྱི་ཡོད་རེད་མི་མང་པོ་དཔེ་ལ attack བྱེད་ལ་དགོས་རེད་དེ་འདྲ་ཡིན་ཙམ་པ་ལ་ད་འདི་གིས་ག་ལབ་དགོས་རེད་ད་ལྟ fellowship program འདི་གིས་འདི་མ་སྙོབ་དུས་ཙམ་པ་ལ་ནི་ང་ཚོ་ད་ནི TibCERT ཅིག་དེ་འདྲའི་གཞན་པ་ཅིག་དགོས་འདུག། ག་ལབ་དགོས་རེད། སྡིངས་ཆ་གཞན་པ་ཅིག་དགོས་འདུག་ལ་ནི་དེ་འདྲའི་བསམ་བཏང་དུས་ནི། དེ་གི་ནི CERT ལབ་ནི TibCERT ལབ་ནི་དེ་འདྲའི་ཆ་ལས་གུད་དྲི་ཞེས་ར། ཨ་ནི་དེ་གི་ནི་ད་ལྟ། དཔེ་ཆ་བཞག་ན་ང་ཚོ་ད་ལྟའི་ཆ་ལ་ནི་ནང་ལོགས་ལ་འཛུལ་ཞུགས་བྱེད་མཁན Members ཚོགས་པ་ཁག་ཡིན་ནའི་རེད་སློབ་གྲྭ་ཁག་དགོན་སྡེ་ཁག་དེ་འདྲའི་འགྲོ་བ་ང་ཚོ་ལྔ་བཅུ་ལྷག་ཙམ་འགྲོ་བཅུག་གི་ར། ཨ་ནི་དུས། ང་ཚོའི་གི་ག་ལབ་དགོས་རེད TibCERT བརྒྱུད་ནས་ཚང་མ་ལ་སྙོབ་ཐུབ་ཡ་འདིའི་ནང་ལོགས་ལ་ང་ཚོ་ཕར་ཚུར་ཕན་ཚུན་འབྲེལ་བ་བྱེད་ཐུབ་ཡ་གནས་ཚུལ་འདྲ་བོ་ཡིན་ནའི་རེད share བྱེད་ཐུབ་ཡ་ཕར་ཚུར་ཏི་གཅིག་འདི་བྱེད་ཀྱི་འདུག་ད་ལྟ་དཔེ་ཆ་བཞག་ན TibCERT འདི་ཡོད་པ་འགྲོ་ཤེས་ན་ནི་ང་ཚོ་གལ་སྲིད་ཚོགས་པ་གཅིག་ལ་དཀའ་ངལ་འཕྲད་ན་ནི་ཡང་ཚོགས་པ་གཞན་པ་ལ་དཀའ་ངལ་མ་འཕྲད་མ་འཕྲད་བྱེད་ཐུབ་ཡ་ང་ཚོས་སྔོན་ནས alert ངས་འགྲོ་ཡུལ་ནས་རོགས་པ་སྔོན་ནས་བྱེད་ཤེས་བ་འགྲོ་ཤེས་ནས་འདི་གི་ག་ལབ་དགོས་རེད་བེད་ཁོ་ར་ང་ཚོའི་གི་སྤྱི་ཚོགས་ཁོ་རང་བདེ་འཇགས་ཉར་ཐུབ་ཡ། འདི་གི་ཁ་ལག་པ་ལ་ཨ་རི་ཆེད་དུ་ནི་ད་གཟ་འདི་དང་པོ TibCERT འདི་ཕྱག་ལས་ཀྱི་འགྲོ་འཇིག་རྟེན་ལས་འགྲོ་ཞིག་རེད་ར། ལགས་འོང། ད་ད་ལྟའི་དེང་རབས་ཀྱི་སྤྱི་ཚོགས་འདི་འཕྲུལ་ཆས་དང་མཉེན་ཆས་རིགས་ཉིན་ལྟར་རེ་བཞིན་བེད་སྤྱོད་མ་བཏང་ཀ་མེད་དུ་ཆགས་བསྡད་དུས་ཙམ་པ། དྲ་ཐོག་གི་བདེ་འཇགས་ཀྱི་སྒང་ལ་བཀའ་མོལ་གནང་དུས་ཙམ་པ། ག་དེ་གལ་ཆེ་ཤོས་དུ་ཆགས་བསྡད་ཡོད་རེད་ལགས། ད་ལྟའི་ཆ་ལ་ད་ག་ལབ་དགོས་རེད་གལ་ཆེན་པོ་འདྲ་བོ་ར་གནད་དོན་གལ་ཆེན་པོ་རེ་མང་པོ་མང་པོ་དཔེ་འདུག་ར། ནི་འདི་ནང་ལོགས་ལ་ད་གལ་ཆེ་ཤོས་འགྲོ་ཅིག་དེ་འདྲ་འགྲོ་ཅིག་བསམ་བཏང་ཙམ་པ་ལ་ད་ངའི་གི་གཉིས་སུ་འགྲོ་ཞིག་མཐོང་སླེབས་ཀྱི་འདུག་ར། ནི་དང་པོ་འདི་ད་སྒེར་འགྲོ་ཅིག་ལ་ཆགས་ཀྱི་འདུག། ནི་གལ་སྲིད་སོ་སོ་སྒེར་འགྲོ་ཅིག་བསམ་བཏང་བ་འགྲོ་ཞིག་ན་ཡང་ག་ལབ་དགོས་རེད་དྲ་རྒྱའི་ག་ལབ་དགོས་རེད་དྲ་རྒྱ་བེད་སྤྱོད་བྱེད་ཀྱི་ཡོད་ནའི་འཕྲུལ་རིག་ག་རེ་བེད་སྤྱོད་བྱེད་ཀྱི་ཡོད་ནའི་རེད་དེ་འགྲོ་གཅིག་བེད་སྤྱོད་བྱེད་དུས་ནི main གཙོ་བོ་དེ་ང་ཚོས་ཀྱི་ནམ་རྒྱུན་དུ་ང་ཚོ་ཟབ་སྦྱོང་དེ་འདྲའི་ཡིན་ནའི་རེད་དེ་འདྲའི་ནང་ལོགས་ལ་ང་ཚོ་ག་རེ་གཅིག་ཤུགས་ཆེ་ཤོས་ཀྱི་ག་རེ་ལ་རྒྱག་གི་ཡོད་ཤོག་འགྲོ་ཞེ་ན main གཙོ་བོ་དེ་གལ་ཆེ་ཤོས་དེ་བསམ་གཏོང་སྟངས་རེད་ཟེར། ག་ལབ་ན་འཕྲུལ་ཆས་རིགས་དེ་ད་ལྟ་དཔེ་ཆ་མཉེན་ཆས་རིགས་ཡིན་ནའི་རེད་དེ་འདྲའི་དགེ་བ་ཐེག་པའི་ཐེག་པའི་བྱུང་གོ་ར།

འདི་གཅིག་གལ་ཆེན་པོ་མཐོང་གི་འདུག་ལ། ནི། སྙིང་པོ་འདི་ལ་གལ་ཆེན་པོ་ལགས་པ་རེད་གལ་ཆེ་ཤོས་གཅིག་ག་རེ་མཐོང་གི་འདུག་ཤོག་རེད་ཟེར་ན་ད་ད་ལྟའི་ཆ་ལ་འདྲ་བོ་བྱས་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་ག་ལེ་ག་ལེ་ག་ལོགས་ར་འཕྲུལ་རིག་ག་ར་ནི་ཕྱག་ལས་གནང་མཁན་ཁྱད་ལས་པ་ལ་ར Professionals དེ་འདྲས་མང་མང་སླེབས་ཀྱི་ཡོད་རེད་ཡིན་ནའི་མང་ཆེ་བ་གཅིག་ང་རང་མཐོང་ཡག་དེ་ང་རང་ད་སྒེར་གྱི་བསམ་ཚུལ་འདྲ་བོ་བྱས་ར་ང་རང་མཐོང་ཡག་ལ་མང་པོ་ཅིག་ད་དེ་ཁ་བརྡ་ཁག་ཡོད་མ་རེད་རྒྱ་གར་ནས་ཕྱི་ལོགས་འགྲོ་བྱས་ཨ་རིའི་དུ་མ་འགྲོ་གི་རེད་ཡང་ཕྱི་རྒྱལ་ཡུལ་གྲུ་ཁག་དུ་མ་འགྲོ་བྱས་སློབ་སྦྱོང་བྱེད་མཁན་ཡིན་ནའི་རེད་ཕྱག་ལས་གནང་མཁན་ཡིན་ནའི་རེད་དེ་འདྲའི་ཅིག་ཁ་ལོག་ར་འཚོ་བ་དང་ག་རེ་ཆགས་ནས་ཡག་ཡོད་ར་བྷེ་ལ། དེ་ནས་ཅིག་ང་རང་གི་ག་རེ་གལ་ཆེན་པོ་མཐོང་གི་འདུག་ཤོད་འདྲ་བོ་བྱས་ན་ད་ང་ཚོའི་གི main གཙོ་བོ་དེ་གལ་ཆེ་ཤོས་དེ་ག་རེ་ང་རང་ཚོ་གི་བོད་པའི་འཐབ་རྩོད་དེ་བོད་པའི་ངོ་བོ་དེ། གཅིག་གིས་ར་ཉར་ཚགས་བྱེད་དང་རིག་གཞུང་དང་དེ་འདྲའི་བྱེད་རྒྱུ་ཚང་མ་ད་ང་ཚོས་མཉམ་རུབ་ཐོག་ནས་ག་འདྲས་ཤིག་བྱེད་ཐུབ་ས་རེད་ག་འདྲས་ཤིག་ལས་ཀ་བྱེད་ཐུབ་ས་རེད་ཕལ་ཆེར་ང་ཚོའི་ནང་ལོགས་ལ་ཁྱད་ལས་པ་མང་པོ་དཔེ་ཡོད་རེད་ཨཱ་ནི་ཡིན་ནའི་ཚང་མ་སོ་སོ་སོའི་སྒེར་ལས་ཀ་འདྲ་བོ་བྱས་ཁ་ཐོར་དེ་འདྲས་དེ་སེམས་པ་ལ་ཡང་མཉམ་དུ་ག་འདྲས་ཤིག་འདི་འབའ་མཉམ་སྤུངས་ག་འདྲས་བྱེད་ཐུབ་ས་རེད་ར་ཚང་མ་སོ་སོ་སོའི་རྒྱབ་ལྗོངས་ཀྱི་གནས་ཤེས་ཡོན་ལོ་ག་ལོ་ག་མཉམ་དུ་སླེབས་བྱས་ནི་དེ་འདྲ་བོ་ཅིག་བོད་པའི་ཆོས་ཁ་ལོ་ག་རེད་སྐད་ཡིག་ག་ལ་ཡིན་ནའི་རེད་ཨཱ་ནི་ཡང་འཕྲུལ་རིག་ག་ལ་ཡིན་ནའི་རེད་ཡང་འདི་ཉམས་ཞིབ་བྱས་ག་ལ་ཡིན་ནའི་རེད་དེ་འདྲས་ཡང་འདྲ་མི་འདྲ་མང་པོ་དཔེ་ཡོད་ར་དེ་འདྲ་ཅིག་མཉམ་དུ་སླེབས་ཐུབ་ཡག་དང་མཉམ་པོ་མཉམ་དུ་བྱས་དེ་གལ་ཆེ་ཤོས་འདྲ་བོ་ཞིག་མཐོང་གི་འདུག་ར།
བློ་བཟང་རྡོ་རྗེ་ཕུན་ཚོགས་ལགས། ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་དག་མཚམས་བཞག་གི་ཡིན། ཁྱེད་རང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དུས་ཚོད་བཏོན་པར་ཐུགས་རྗེ་ཆེ། ད་ག་ནང་བཞིན་གསན་མཁན་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན།
ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་དབང་ཆ་སྲ་བརྟན་བཟོ་ཐབས་བྱེད་ཅིང་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་དཀའ་ངལ་འཕྲད་ཡོད་པ་སེལ་ཐབས། དམར་ཤོག་ཚོགས་པས་བརྟན་ལྷིང་གི་གནད་དོན་ལ་གདོང་ལེན་བྱེད་པ་སོགས། མདོར་ན་རྒྱ་ནག་ཏུ་མཁར་དབང་གི་མ་རྩ་འཛུགས་རྒྱུ་དང། གཞོན་སྐྱེས་མི་རབས་ཚོའི་ལས་ཤོར་གྱི་དཀའ་ངལ་བཅས་འཕྲད་བཞིན་པའི་སྐབས་འདིར་རྒྱལ་གཅེས་ཆོས་གཅེས་ཅེས་པའི་ཁྲིམས་ཡིག་ཞིག་ལག་བསྟར་བྱས་པ་བརྒྱུད་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་བཅས་གྲངས་ཉུང་མི་རིགས་ལ་འགོག་གནོན་ཇི་ལྟར་བྱེད་སྲིད་མིན་ཐད། བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་དཔྱད་ཞིབ་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདི་གི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ལོགས་ལ། ད་ཉེ་ཆར་སྤྱི་ཟླ་བཅུ་པའི་ནང་ལོགས་རྒྱ་ནག་གཞུང་གི་ངོས་ནས། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གསར་པ་ཞིག་དེ་འདྲས་ཕྱི་བསྒྲགས་བྱས་པ་རེད། ད་ཕྱི་བསྒྲགས་བྱས་པ་འདི་གི་ནང་དོན་ཁག་ཅིག་ལ་གཟིགས་པ་ཡིན་ན། ད་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་འདི་གསར་པ་ཅིག་ཆགས་ཀྱི་ཡོད་པ་དང་ད་ག་ནང་བཞིན་ཁྲིམས་གཞི་འདི་ད་ཡོང་རྒྱུ། སྤྱི་ཟླ་དང་པོའི་ཀྱི་ཚེས་གཅིག་ཉིས་སྟོང་ཉི་ཤུ་ལོ་ནས་དངོས་སུ་ཁྲིམས་གཞི་འདི་ཅིག་ལག་བསྟར་བྱེད་འགོ་བཙུགས་ཀྱི་ཡིན་ཞེས་དེ་འདྲས་ད། ཕྱི་བསྒྲགས་བྱས་པའི་ཡིག་ཆ་འདིའི་ནང་ལོགས་ལ་མངོན་གསལ་དོད་པོ་བྱས་ནས་འཁོད་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་གནས་ཚུལ་འདི་ཚོ་ཁག་གཅིག་འདི་ད་ལྟ་རྒྱ་ནག་གི་གཞུང་འབྲེལ་རྒྱ་ནག་དམར་ཤོག་ཚོགས་པའི་གཞུང་འབྲེལ་གསར་ལམ་ཤིན་ཧྭ་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ཀྱི་གནས་ཚུལ་འདི་བཀོད་པ་བྱས་པའི་སྐབས་སུ་ཅིག་ཞིབ་ཕྲ་གཟིགས་པ་ཡིན་ན། ད་རེས་རྒྱ་ནག་དམར་ཤོག་ཚོགས་པ་རེད་རྒྱ་ནག་གཞུང་གི་ངོས་ནས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གསར་པ་འདི་དེ་འདྲས་གཏན་འབེབས་རེད་ད་ཕྱི་བསྒྲགས་བྱེད་དགོས་པ་དང་ལྷག་པར་དུ་ལག་དངོས་སུ་ལག་བསྟར་བྱེད་དགོས་པའི་ཀྱི་རྒྱུ་མཚན་གཙོ་བོ་འདི་ད་རྒྱ་ནག་ནང་ལོགས་ལ་ཅིག་མི་གང་ཟག་སུ་འདྲ་ཅིག་ཡིན་པ་ཡིན་ནའང་དེ་ཚོའི་གིས་རྒྱ་ནག་གི་རྒྱལ་གཅེས་རིང་ལུགས་ལབ་ན་ག་འདྲ་ཅིག་ལ་གོ་དགོས་ཀྱི་ཡོད་འདིའི་ཐོག་གོ་རྟོགས་ཡག་པོ་མེད་པ་ཅིག་ཡོད་ཙང་ད་རེས་ཀྱི་ཁྲིམས་གཞི་གསར་པ་འདི་བརྒྱུད་བྱས་མང་ཚོགས་ལ་ད་རྒྱ་ནག་སྤྱི་མཐུན་རྒྱལ་ཁབ་ནང་ལོགས་ལ་བསྡད་ཚར་བའི་རྗེས་ལ་ད་རྒྱ་ནག་གི་དམར་ཤོག་ཚོགས་པ་གཙོས་པའི་ཀྱི་རྒྱ་ནག་གི་འགོ་ཁྲིད་ཚོ་ལ་ཅིག་ཆེ་མཐོང་བྱེད་དགོས་ཡ་འདི་གལ་ཆེ་ག་ཚོད་ཡིན་མིན་ཐད་ཁྲིམས་འཆར་འདི་ད་ལག་བསྟར་བྱས་པ་གཅིག་ལ་ངོས་འཛིན་བྱེད་བསྡད་ཡ་གཅིག་ཡོད་པ་ད་ལྟ་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་འདི་ནང་ལ་འཁོད་འདུག་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་སྤྱིར་བཏང་ནས་རྒྱ་ནག་གཞུང་གི་ཁྲིམས་གཞི་གསར་པ་ད་དུས་ནས་དུས་སུ་འགྱུར་བ་མཉམ་དུ་ལག་བསྟར་དང་ཕྱི་བསྒྲགས་མང་པོ་ཅིག་བྱས་བསྡད་ཀྱི་ཡོད་རེད་འདི་ཚོའི་གི་གནད་དོན་ཐོག་ལ་གླེང་སློང་ཞུ་ཡ་ཡིན་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།
གཅིག་ང་བཀྲ་ཤིས་དབང་ཕྱུག་ཡིན། ད་ལྟ་ཁྲིམས་ཡིག་འདི་གི་དང་པོ་ང་ཚོ་ངོ་བོ་དེ་ག་འདྲ་ཅིག་རེད་ཨ་ནི་ཁྲིམས་ཡིག་འདི་གི་བརྒྱུད་ནས་མ་འོངས་པ་ཨ་ནི་རྒྱ་ནག་གི་མངའ་འོག་སུ་ད་ལྟ་སྟངས་འཛིན་བྱེད་བཞིན་པའི་དཔེར་ན་བོད་དང་ཤིན་ཅང་དང་ཨ་ནི་ད་ཅིག་རྒྱ་ནག་གི་གདོད་མའི་མི་རིགས་མ་ཡིན་པའི་གི་ས་ཁུལ་ཁག་དེ་གའི་དེ་ལ་ཁྱད་པར་ག་རེ་འགྲོ་གི་རེད་ཟེར་ཡ་འདི་ཏན་ཏན་ང་ཚོ་དཔྱད་པ་ཞུ་དགོས་ཡ་གཅིག་རེད་ཤག་ཨ་ནི་དེ་ནས་ད་ལྟ། རྒྱ་ནག་གཞུང་གིས་ཁྲིམས་གཞི་འདིའི་ནང་ལ་ཡ་ད་དོན་དག་ག་རེ་འཁོད་ཡོད་རེད། ངོ་བོ་ག་འདྲ་རེད་ཟེར་ཡ་འདི་ང་ཚོ་དཔྱད་པ་བྱེད་དགོས་ཡ་གཉིས་རེད་དོན་དག་གཉིས་པ་དེ་འདི་ཆགས་འགྲོ་གི་འདུག་དེ་ནས་གསུམ་པ་དེ་ལ་འདིའི་རྒྱབ་ལ་ཡ་རྒྱ་ནག་དམར་ཤོག་གཞུང་ད་ལྟའི་གཞུང་འཛིན་དམར་ཤོག་གཞུང་འདི་གི་འདོད་པ་འདྲ་པོ་ཅིག་དང་དེ་ལ་ཡ་སྒྲུབ་བྱ་འདྲ་པོ་ཅིག་ག་རེ་ག་རེ་དམིགས་དམིགས་འབེན་ལ་ཡ་ག་རེ་བཞག་གི་ཡོད་རེད་ཟེར་ཡ་འདི་ང་ཚོས་དཔྱད་པ་ཞུ་དགོས་ཡ་གཅིག་ད་དོན་ཚན་གཙོ་བོ་ཆེ་ཁག་གསུམ་གྱི་ནང་ལོགས་ནས་ལྟ་དགོས་ཡ་གཅིག་འདུག་བསམ་གྱི་འདུག་དང་པོ་དེ་ང་ཚོ་དཔྱད་པ་བྱས་ཀྱི་ཡུལ་ལ་བྱས་པ་ཡིན་ན། ད་ལྟ་འདི་ནང་ལ་ཡ་ཨ་ལེ་དང་པོ་ཐ་སྙད་རང་ལ་ཡ་རྒྱལ་གཅེས་སློབ་གསོའི་ཁྲིམས་གཞི་ཟེར་ལབ་རེད་ཁྲིམས་ཡིག་ཟེར་ལབ་རེད། ཁྲིམས་འདི་ཉིས་སྟོང་ཉི་ཤུ་རྩ་གསུམ་ད་ལོ་ཕྱི་ཟླ་བཅུ་པའི་ཚེས་པ་ཉི་ཤུ་རྩ་བཞི་ལ་ཡ་གཏན་འབེབས་བྱས་པ་རེད་འདི་ད་ལྟ་རྒྱ་ནག་ལ་ཡིན་ན་ད་སྤྱིར་བཏང་ཆབ་སྲིད་ཚོགས་པ་གཅིག་མ་གཏོགས་ཡོད་མ་རེད་ལྷག་པར་དུ་དམར་ཤོག་གི་ད་གཙོ་སྐྱོང་འོག་ལ་ཡ།

ཆབ་སྲིད་ཀྱི་ཐོག་ནས་རྒྱ་ནག་དམར་ཤོག་གཞུང་ལ་ཡ་དཀའ་ངལ་འཕྲད་ཡག་སོར་ཅིག་དང་ཡང་ངོ་རྒོལ་བྱུང་ཡག་སོར་མང་རུ་འགྲོ་བྱས་ཡར་འགྲོ་ཡོང་གི་འདུག་བསམ་བསམ་བོད་ནང་ལོགས་ལ་དཀའ་ངལ་ཅིག་བྱུང་པ་རེད། ན་དགུ་བཅུ་གསུམ་གྱི་ལས་འགུལ་བྱུང་པ་རེད་རྒྱ་ནག་ནང་ལོགས་ལ་ཡ་ད་ལྟ་དྲུག་བཞི་དོན་རྐྱེན་བྱུང་པ་རེད་འདི་སྐབས་དུ་བ་ཅིག་ནས་ཡང་འདིའི་ཐོག་ལ་ཡ་བསམ་བློ་གསར་བ་ཞིག་བཏང་བྱས་གཞིས་བྱེས་ད་ལྟ་དེ་ཅང་ཙེ་མིན་དང་ཧུའུ་ཅིན་ཏའོ་གི་སྐབས་ལ་ཡ་ནི་ལས་གཞི་འདི་ཤུགས་ཆེ་རུ་བཏང་བྱས། གཙོ་བོ་གཙོ་བོ་དེ་དེ་དུས་རྒྱལ་གཅེས་སློབ་གསོའི་གི་ཁྲིམས་ཡིག་མ་རེད

གཙོ་བོ་འགྲོ་བདེ་ས་གཙོ་བོ་འདྲ་བོ་ཅིག་ཆགས་ཡོད་རེད་དེ་ནས་སློབ་གྲྭ་ཁག་དང་ད་སྒྲིག་འཛུགས་ནང་ལོགས་ལ་ཕར་སིམ་འཛུལ་བྱས་བྱས་རིམ་པས་རིམ་པས་རིམ་པས་བྱས་བྱས་ད་ད། བོད་ནང་ལོགས་ཡིན་ན་ད་འཐབ་ཕྱོགས་གཅིག་གྱུར་གྱི་འོག་ལ་ཡ་ད་བཀོད་འདོམས་བྱས་བྱས་མི་བཏང་ས་མི་བཏང་རྒྱུ་བཏང་ས་ལ་རྒྱུ་བཏང་ཅིག་ག་ཟེར་དགོས་རེད་ཁྲིམས་ལུགས་ཀྱི་ཐོག་ནས་འཇུ་བཟུང་བྱས་བཙོན་འཇུག་བྱས་ཡ་ལ་སོགས་པ་ད་མ་ཉན་པས་ན་བཙོན་འཇུག་བྱས་ཡ་ད་བཙོན་འཇུག་བྱས་ཡ་དེ་ཚོ་ཅིག་དགུ་བཅུ་གོ་གྲངས་ནང་ལ་བོད་ནང་ལོགས་ལ་ཡ་མི་འཇུ་བཟུང་བྱས་ནས་བཙོན་འཇུག་བྱེད་ཡ་མང་པོ་ཅིག་ལག་བསྟར་བྱེད་ཡ་སྐབས་དེའི་སྐབས་ལ་རྒྱལ་གཅེས་སློབ་གསོའི་ཀྱི་ད་ལས་འགུལ་སྤེལ་བའི་ཀྱི་དུས་ཚོད་ཅིག་ཆགས་འགྲོ་གི་ཡོད་དེ་ནང་ལོགས་ལ་ག་རེ་བྱེད་ཀྱི་ཡོད་ཟེར་དུས་སློབ་གསོ་སྤེལ་གྱི་ཡོད་སློབ་གསོ་སྤེལ་དུས་ཙམ་པ། མི་དམངས་རེ་རེ་རེ་རེ་ནང་ལོགས་ནས་ཚུར་ཤེས་རྟོགས་རེ་བྱས་རོབ་ཅིག་ཤེས་ཀྱི་རེད་པ་ད་རྒྱ་ནག་དམར་ཤོག་གཞུང་ལ་ཡ་ཡིད་ཆེས་མ་བྱེད་མཁན་ག་ཚོད་ཡོད་མེད་རོབ་ཅིག་ཤེས་ཧ་གོ་དུས་དེ་འདྲས་ཅིག་ལ་ཡ་ད་ད་ནི། དམར་ཤོག་གཞུང་ལ་ཡ་ཉེན་ཁ་འདུག་བསམ་པའི་མི་དེ་ག་ལ་དེ་དམིགས་རྟགས་ཅིག་བརྒྱབ་བྱས་གང་ལྟར། རྔམ་བརྗིད་ཅིག་མ་གཏོགས་ལས་དོན་ཅིག་གི་ཐོག་ནས་འཇུ་བཟུང་བྱེད་དགོས་ཡག་དཔེར་ན། བོད་ནང་ལོགས་ལ་གནས་ཚུལ་ཚང་མ་ལོགས་གསལ་པོ་མཁྱེན་གྱི་རེད་སྐུ་པར་ཡང་ཅིག་འདི་རྒྱལ་བ་རིན་པོ་ཆེའི་སྐུ་པར་ཡང་ཅིག་འདི་སྒྲིག་གཤོམ་བྱས་བཅུག་གི་ཡོད་མ་རེད། ཕྱི་ལ་ཡ་འབྲེལ་བ་བྱེད་པའི་གི་གནས་ཚུལ་མཁོ་སྤྲོད་བྱས་པ་ལ་སོགས་པ་འདི་འདྲས་ཀྱི་ཉེས་མིང་ཐོག་ནས་འཇུ་བཟུང་བྱས་འགྲོ་གི་ཡོད་རེད་འདི་གའི་ཚང་མ་ལོགས་ལ་ཡ་མིང་ག་རེ་བཏགས་ཀྱི་ཡོད་རེད་ཟེར་དུས་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་མཁན། ཡང་ན་རྒྱལ་ཁབ་ཁ་བྲལ་བཏང་མཁན་ཟེར་ཡ། འདི་འདྲ་ཞིག་གི་མིང་ཐོག་ནས་གང་ལྟར། བཙོན་འཇུག་ཅིག་དང་ཉེས་ཆད་ཅིག་ཕོག་པའི་ཉེས་ཆད་ཆེན་པོ་ཞེ་པོ་ཅིག་བཀལ་འགྲོ་གི་ཡོད་རེད་པ་ད་དེ་ག་དེ་འབྱུང་ས་འདྲ་བོ་དེ་འདི་སྐབས་ནས་རེད་ད་དེ་ཡང་ད་བོད་ནང་ལོགས་ལ་དེ་འདྲས་བྱུང་བ་རེད་ད་ག་ནང་བཞིན། རྒྱ་ནག་ནང་ལོགས་ལ་ཡིན་ན་ཡང། ད་ཕྲན་བུ་ཅིག་ད་གུ་ཡངས་ཡོད་རེད་ཡིན་ནའི། ད་ཤིན་ཅང་དང་བོད་ནང་ལོགས་ཤུགས་ཆེན་པོ་ཞེ་པོ་ཅིག་ལག་བསྟར་བྱས་པ་འདི་ད་ད་ལྟ་ཁྲིམས་ཡིག་གི་ངོ་བོ་ལ་ཕར་འགྱུར་ཡས་དེ། གཅིག་བྱེད་དུས་ང་ཚོ་དཔྱད་པ་བྱེད་དགོས་ཡས་དེ་ག་རེ་འདུག་ཟེར་ན་དེ་མིང་དེ་དཔེར་ན་ཞི་ཅིན་ཕིན་གྱིས་ཉིས་སྟོང་བཅུ་བཞི་ལ་ཡས་ད་འགན་འཁེལ་བའི་སྐབས་ལ་ཡས་དེ་མིང་དེ་ཕར་བརླག་པའི་སོར་ཅིག་ཞི་ཅིན་ཕིན་གྱི་ད་སྤྱི་ཚོགས་རིང་ལུགས་ཀྱི་ལྟ་བ་དེ་ཤུགས་ཆེན་པོ་ཞེ་པོ་ཅིག་སྤེལ་བྱས་དེ་སྐབས་དེ་ལ་ཡས་ཁ་ཕྱོགས་རྦད་དེ་གཏན་ནས་ཅིག་འགྱུར་བའི་རྣམ་པ་ཅིག་གི་ཐོག་ནས

ད་ལྟ་བར་དུ་གཅིག་རྒྱ་ནག་རེད་ད་ག་ནང་བཞིན་ད་རྒྱ་ནག་དམར་ཤོག་གཞུང་གི་ངོས་ནས་གཅིག་རྒྱལ་ཁབ་ནང་ལོགས་ལ་གཅིག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ད་ལྟ་གསར་པ་འདི་ད་ནང་བཞིན་གྱི་ཁྲིམས་གཞི་གསར་པ་མང་པོ་གཅིག་གཏན་འབེབས་བྱས་པ་འདི་ཚོ་རྒྱ་ནག་ནང་ལོགས་ཀྱི་རྒྱ་མི་རིགས་རེད་ད་ག་ནང་བཞིན་ལྷག་པར་དུ་གྲངས་ཉུང་མི་རིགས་ཐོག་གཅིག་གཙོ་བོ་གཞི་བཞག་པའི་ཐོག་ནས་གཏན་འབེབས་བྱས་པ་འདི་ཚོ་ཕྱོགས་གཅིག་ནས་རྒྱལ་ཁབ་ཀྱི་བདེ་འཇགས་དང་རྒྱལ་ཁབ་ནང་ལོགས་ལ་ཆབ་སྲིད་ཀྱི་དཀའ་རྙོག་མ་ཡོང་བའི་གནད་དོན་གྱི་ཆེད་དུ་ཁྲིམས་གཞི་དེ་ཚོ་གཏན་འབེབས་བྱས་པ་ཆགས་བསྡད་ཀྱི་ཡོད་རེད། ཕྱོགས་གཞན་གཅིག་ནས་ད་མི་གང་ཟག་གཅིག་གི་དབང་ཆ་གཅིག་སྡུད་བྱེད་ཡ་འདི་ལ་ཤུགས་རྐྱེན་སྤྲད་ཡས་ཀྱི་གནས་སྟངས་གཅིག་ལ་ངོས་འཛིན་བྱས་བསྡད་ཆགས་ཀྱི་འདུག་མི་གང་ཟག་གཅིག་འདི་ད་ཚང་མས་མཁྱེན་བསྡད་ཀྱི་ཡོད་རེད་རྒྱ་ནག་ནང་ལོགས་ལ། གཅིག་རྒྱ་ནག་དམར་ཤོག་ཚོགས་པ་ཞེས་ཚོགས་པའི་གི་མིང་འདི་ཡོད་རེད་རྒྱ་ནག་དམར་ཤོག་ཚོགས་པའི་གི་ནང་ལོགས་ལ་གཅིག་ད་རྒྱ་ནག་སྤྱི་མཐུན་རྒྱལ་ཁབ་ཀྱི་ལས་བྱེད་རེད་གཞུང་འབྲེལ་མི་སྣ་མང་པོ་ཅིག་ཆགས་ཀྱི་ཡོད་རེད་དཔོན་རིགས་ཁག་ཅིག་ཡོད་རེད་ལྷན་ཁང་མང་པོ་ཅིག་ཡོད་རེད་ཡིན་ནས་དབང་ཆ་དང་དབང་ཆ་གི་གནད་དོན་ཐོག་ལ་སླེབས་དུས་ད་དབང་ཆ་འདི་མི་གཅིག་གིས་དབང་བསྡུས་པའི་གི་གནད་དོན་ཅིག་ཆགས་ཡོང་དུས་ཤི་ཅིན་ཕིང་ད་ད་ལྟའི་ཆ་ལ་གཅིག་སྲིད་འཛིན་གྱི་ལས་ཡུན་ཐེངས་གསུམ་པ་དེ་སྔ་ལོ་རྒྱུས་ནང་ལོགས་ལ་བྱུང་མ་མྱོང་བ་ཅིག་བྱུང་བ་ཅིག་ཚང་མས་མཁྱེན་གྱི་ཡོད་རེད་ད་ག་ནང་བཞིན་ད་ལྟ་དུས་ཡུན་གཉིས་ཚར་བའི་རྗེས་ལ་ད་ཧ་ལམ་སོ་སོའི་གི་ཅིག་འཇོན་པ་ཡིན་ན་མི་ཚེ་ཧྲིལ་པོ་མ་ཤི་བར་དུ་ད་རེས་ཀྱི་དབང་ཆ་འདི་ཟིན་བྱས་ད་རྒྱ་ནག་དམར་ཤོག་ཚོགས་པ་མགོ་ཁྲིད་ཡས་གི་གོ་སྐབས་ཡོད་པ་མ་ཟད་ད། ཅིག་དབང་ཆ་ཆ་ཚང་ཡོད་པའི་གི་གང་ཟག་ཅིག་ཆགས་བསྡད་ཀྱི་ཡོད་དུས་ད་རེས་ཀྱི་ཁྲིམས་གཞི་འདི་ཡང་ཅིག་ཁོ་རང་ཤི་ཅིན་ཕིང་གང་ཟག་གཅིག་གི་དབང་ཆ་གཅིག་སྡུད་བྱེད་ཡ་ལ་ཤུགས་རྐྱེན་ཤུགས་ཆེ་རུ་སྤྲད་གི་ཐབས་ལམ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ད་ལྟ་རྒྱ་ནག་གཞུང་གི་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གསར་པ་འདི་གི་ཅིག་ནང་དོན་ཟེར་ཡོང་དུས་ད་རེས་ཀྱི་ཁྲིམས་གཞི་གསར་པ་འདིས། ཅིག་རྒྱ་ནག་ནང་ལོགས་ཀྱི་དབུས་གཞུང་གི་ལྷན་ཁང་ཆ་ཚང་རེད་ད་ག་ནང་བཞིན་ཅིག་ས་གནས་ས་ཐོག་གི་གཞུང་དང་གཞུང་ནང་ལོགས་ལ་ཕྱག་ལས་གནང་བཞིན་པའི་ལས་བྱེད་རེད་ད་ག་ནང་བཞིན་སློབ་གྲྭ་ཁག་ཐ་ན་ནང་མི་ད་གང་ཟག་ནང་མི་གང་ཟག་ཅིག་ལ་ཡང་ད་རེས་ཀྱི་ཁྲིམས་གཞི་འདི་ཅིག། དོན་ལག་བསྟར་བྱེད་ཐུབ་ཡས་ཀྱི་ཁྲིམས་གཞི་ཅིག་ཆགས་བསྡད་པ་ཅིག་ད་རེས་ཡིག་ཆ་འདི་ཚོ་ནང་ལོགས་ལ་ཅིག་མངོན་གསལ་དོད་པོ་འཁོད་བསྡད་པ་ཆགས་ཀྱི་ཡོད་དུས། ད་རྒྱ་ནག་གཞུང་གི་ངོས་ནས་ཤི་ཅིན་ཕིང་ཅིག་ད་ས་བརྟན། རྒྱ་ནག་གི་དམར་ཤོག་ཚོགས་པའི་གི་དབུ་ཁྲིད་ལ་སྲ་བརྟན་ཡོང་ཡས་ཆེད་དུ། གཞུང་གི་ལས་བྱེད་དང་སློབ་གྲྭ་ཁག་གཅིག་པོ་མ་ཡིན་པར་མི་རེ་རེ་ཟུང་ཟུང་གཅིག་ནང་མི་ནང་ལོགས་ལ་མི་ཁྱིམ་ཚང་གཅིག་གི་ནང་ལོགས་ལ་མི་སྣ་གཅིག་དཀྱུས་མ་གཅིག་ཡིན་ནའི་གལ་སྲིད་རྒྱ་ནག་གཞུང་དང་ཞི་ཅིན་ཕིང་གི་ལ་མི་དགའ་བའི་རྣམ་འགྱུར་སྟོན་པ་ཡིན་ན་རང་བཞིན་གྱིས་ཁྲིམས་གཞི་འདི་ལག་བསྟར་བྱེད་ཐུབ་ཡ་གཅིག་ཆགས་བསྡད་པ་གཅིག་ཆགས་བསྡད་ཀྱི་འདུག། ད་རེས་ཀྱི་ཁྲིམས་གཞི་འདིའི་ནང་ལོགས་ལ་ད་དུང་ཡང་ད་དེ་སྔ་ནས་ཡོད་བཞིན་པའི་ཁྲིམས་གཞི་ཅིག་ཆགས་བསྡད་ཀྱི་འདུག་འདིའི་ནང་ལོགས་ལ་ད་རྒྱ་ནག་གི་རྒྱལ་དར་ལ་ཅིག་གུས་བརྩི་མ་བྱས་པ་བྱས་ལྷག་པར་དུ་ད་ལྟ་འདས་པའི་ལོ་བཅུ་ཕྲག་མང་པོའི་ནང་ལོགས་ལ་རྒྱ་ནག་དམར་ཤོག་ཚོགས་པ་དང་རྒྱ་ནག་གཞུང།

ཞི་ཅིན་ཕིང། ད་རྒྱ་ནག་གི་དབུ་ཁྲིད་ཆགས་བསྡད་ཀྱི་ཡོད་རེད་ཞི་ཅིན་ཕིང་མི་སྒེར་གཅིག་གི་ཧ་ལམ་ད་དབང་ཆ་གཅིག་སྡུད་ཀྱི་ཆེད་དུ་ད་རེས་ཁྲིམས་གཞི་འདི་ལག་བསྟར་བྱས་པ་རེད། མ་ཞུས་ཞུས་པ་ཡིན་ནའི་འགྲིག་གི་མེད་པ་ཅིག་ད་གནད་དོན་དབྱེ་ཞིབ་པ་ཁག་གཅིག་གིས་ད་ཡིག་ཆ་ཁག་ནང་ལོགས་ལ་ཅིག་གསུངས་བསྡད་ཀྱི་འདུག།

རིག་ནུས་ཀྱི་ཚོགས་སྡེ་སྡེ་ཁག་དེའི་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ་ད་རྣམ་པ་ཚོས་མཁྱེན་རྟོགས་ཆེད་དུ་ད་ལྟ་ད་ང་ཚོ་ཅིག་རྒྱལ་སྤྱིའི་ནང་ལོགས་ལ་དེང་སང་ཚང་མས་ཀྱི་ཡོངས་གྲགས་ཀྱི་ད་བེད་སྤྱོད་བྱས་བསྡད་ཡ་ད་ཅིག་སྐད་གྲགས་ཆེན་པོ་ཆགས་བསྡད་དེ Chat GPT ཞུགས་རོགས་དེའི་ནང་བཞིན་གྱི་ད་གཅིག་མཚུངས་ཀྱི་རིག་ནུས་ཀྱི་ད་སྡེ་ཁག་ཆགས་བསྡད་ཀྱི་འདུག iFlytek ནང་ལོགས་ལ་སོ་སོའི་ཀྱི་ད་སློབ་ཕྲུག་ཡིན་ནའི་རེད་ཅིག་ད་ལས་བྱེད་ཡིན་ནའི་རེད་མི་རྒན་པ་རྒན་གཞོན་གསུམ་པ་ཡིན་ནའི་ཅིག་སོ་སོའི་ཀྱི་བརྗོད་གཞི་ཅིག་ཐོག་ལ་ཉམས་ཞིབ་འགྲོ་བྱེད་དགོས་ཡོད་ན་ཚིག་རེ་བརྗོད་གཞི་དེ་ཕ་གིར་བྲིས་པ་ཡིན་ན་དེའི་ཀྱི་དོན་དག་ཚང་མ་ཅིག་ད་དེའི་ནང་ལོགས་ལ་ཐོན་ཡོང་ཡས་ཀྱི་གནས་སྟངས་ཅིག་ཆགས་ཡོང་དུས་ད་རིང་གི། རྒྱ་ནག་གི་ཚོང་ལས་སྡེ་ཁག་འདིའི་ནང་ལོགས་ལ། ད Chat GPT དང་འདྲ་བའི་གི་ཅིག་སོ་སོའི་གི་སློབ་སྦྱོང་དང་འབྲེལ་བ་ཡོད་པའི་གི་ཉམས་ཞིབ་ཆེད་ཀྱི་ཡིག་ཆ་འདིའི་ནང་ལོགས་ལ། མའོ་ཙེ་ཏུང་ད་རྒྱ་ནག་སྤྱི་མཐུན་རྒྱལ་ཁབ་རྒྱ་ནག་དམར་ཤོག་ཚོགས་པའི་གི་ད་དེ་དབུ་ཁྲིད་ད་མའོ་ཙེ་ཏུང་ཆགས་ཡོང་དུས་ཁོ་རང་གི་མིང་དེ་ཕ་གིར་བྲིས་པ་ཡིན་ན་དེའི་གི་འོག་ལ་ཁོ་རང་གི་སྐོར་ལོ་རྒྱུས་དེ་མར་ཐོན་ཡོང་དུས་ལོ་རྒྱུས་ནང་ལོགས་ལ་ཅིག། མའོ་ཙེ་ཏུང་མི་བསམ་བློ་ཆུང་ཆུང་ཡིན་པ་དང་དེ་ག་ནང་བཞིན་ཅིག་རྒྱ་ནག་ནང་ལོགས་ལ་ཅིག་ཆབ་སྲིད་ཀྱི་དཀའ་རྙོག་མང་པོ་ལྷག་པར་དུ་རིག་གནས་གསར་བརྗེ་དང་འབྲེལ་བྱས་དཀའ་རྙོག་མང་པོ་བཟོས་མཁན་གྱི་གང་ཟག་ཅིག་རེད་ཞེས་དེ་འདྲའི་མར་འགྲེལ་བརྗོད་འགྲེལ་བརྗོད་བྱེད་ཡོང་དུས། འདི་རྒྱ་ནག་གཞུང་གི་ལམ་སེང་ད་དེ་འདྲའི་གི་ད་གོ་ལྡོག་རེད་ལྷག་པར་དུ་རྒྱ་ནག་གི་ད་དཔོན་རིགས་དེ་གོང་དུ་ཞུས་པ་ནང་བཞིན་རེད་ཅིག་དཔའ་བོ་དཔའ་མོ་དང་འབྲེལ་བྱས་རྒྱ་ནག་དམར་ཤོག་ཚོགས་པའི་གི་འགོ་ཁྲིད་ཆེ་ཁག་འདི་ཚོ་གི་སྐོར་ལ་འདི་འདྲའི་གི་ད། མི་དགའ་བའི་གི་རྣམ་འགྱུར་དང་འབྲེལ་བྱས། འདི་འདྲའི་ཐོན་པ་ཡིན་ན་ལམ་སེང་ཁྲིམས་གཞི་འདི་ལག་བསྟར་བྱས་བྱས། གོ་བཀག་འགོག་བྱེད་ཀྱི་ཐོབ་ཐང་ཁྲིམས་འདི་ལག་བསྟར་བྱས་ཡོད་པའི་གནད་དོན་ཆགས་ཡོང་དུས་ད་རེས་ད་ད་འདི་རིག་ནུས་ཀྱི་ཚོང་ལས་སྡེ་ཁག་གི་གནད་དོན་འདི་དཔེ་མཚོན་ཆུང་ཆུང་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་རེས་ད་ད་སྤྱི་བཏང་ནས་ད་རྒྱ་ནག་གི་མི་མང་ད་ཁོ་རང་ཚོ་གི་ཅིག། སྤྱི་འཐུས་ཤིག་ད་གྲོས་ཚོགས་ཀྱི་འཐུས་མི་རེད་ཁོ་རང་ཚོ་གི་གཞུང་གི་མི་མང་དེ་གཞུང་གི་ད་ལས་བྱེད་དེ་ཚོས་ཀྱི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་ཅིག་ཁྲིམས་གཞི་ཅིག་ཡང་གཏན་འབེབས་བྱས་ཡོད་རེད་ཁྲིམས་གཞི་དེ་ཡིན་ན་ད་གལ་སྲིད་རྒྱ་ནག་དམར་ཤོག་ཚོགས་པའི་གི་དཔའ་བོ་དཔའ་མོ་རེད་ད་ག་ནང་བཞིན་ད་རྒྱ་ནག་གི་དམར་ཤོག་ཚོགས་པའི་གི་དེ་སྔ་དབུ་ཁྲིད་ད་དེ་གསོན་བསྡད་ཅིག་མ་ཞུ་གི་མེད་པ་ཡིན་ནའི་རེད་ད་ག་ནང་བཞིན་ཅིག་ད་ད།

བོད་ཀྱི་ནང་ལོགས་ལ་ཁྲིམས་ཡིག་དེའི་ནང་དོན་ལ་ང་ཚོ་དཔྱད་པ་ཞིག་བྱེད་དགོས་པ་དེའི་ནང་ལོགས་ལ་དཔེར་ན། ཚན་རིག་ལག་རྩལ་གྱི་ཐོག་ནས་ཡིན་ནའི་འདྲ་འདུག་ཤེས་ཡོན་གྱི་བསྟི་གནས་ཁག་གི་ཐོག་ནས་ཡིན་ནའི་འདྲ་འདུག། ཐ་ན་ནང་མི་ཁྱིམ་ཚང་གི་ཕ་མའི་ཕྲུ་གུ་གསོ་སྐྱོང་བྱེད་སྟངས་ཡན་ཆད་ནས་དེའི་ནང་ལོགས་ལ། དམར་ཤོག་ཏང་གི་ཨ་ནི། ལྟ་བ་དང་ལངས་ཕྱོགས་རེད་འདས་པའི་གི་རྒྱལ་རབས་ལོ་རྒྱུས་ད་གིན་བསྟན་འཛིན་བདེ་སྐྱིད་ལགས་གསུངས་པ་ནང་བཞིན་དཔེར་ན་ཞི་ཅིན་ཕིང་གི། ད་ལྟའི་གི་ལྟ་བ་དེ་སྤྱི་ཚོགས་རིང་ལུགས་ཀྱི་ཡར་ཐོན་ད་བཟོ་ཡག་གི་བསམ་བློ་དེ་རེད། དེའི་གོང་ལ་ཡ།

ད་སློབ་གྲྭ་འགྲོ་ངེས་ལ་སློབ་གྲྭ་འགྲོ་ངེས་ནང་ལོགས་ལ་ཡ་གཅིག་ད་རྒྱ་ནག་མི་རིགས་ཀྱི་ཨ་ནི་ངོ་བོ་དེ་ཞེ་པོ་ཅིག་ཤུགས་ཆེན་པོ་ཟིན་ཆེད་ལས་ཀ་བྱེད་ཡ། ད་དེ་ནས་དཔེར་ན། ལག་ཤེས་ཀྱི་ཐོག་ནས་ཚན་རིག་གི། ཚན་རྩལ་གྱི་ཐོག་ནས་ཡིན་ན་ད་དུ་དེ་ལ་ཡ། གཅིག་རྒྱ་ནག་མི་རིགས་ཀྱི་འདུ་ཤེས་གཙོ་བཟུང་གི་ཐོག་ནས་ཨ་ནི་དེ་གས་དེ་ལ་ཡ་ཡར་ཐོན་གྱི་ལས་ཀ་བྱེད་མཁན་དེ་གས་ལ་ཡ། ངོས་འཛིན་བྱེད་ཡ་དང་ཆེ་མཐོང་བྱེད་ཡ་ཨ་ནི་རྒྱལ་ཁབ་ཅིག་གི་ད། ཐབས་མེད་དུ་མི་རུང་བའི་གི་མཐུན་རྐྱེན་ཅིག་ལ་ཡར་ངོས་འཛིན་ཞུ་ཡ་དེ་འདྲས་ཀྱི་འཆར་གཞི་བྱེད་ཀྱི་ཡོད་ད་གཉིས་པ་དེ་ལ། ད་ལྟ་ང་ཚོ་འདི་འདས་པའི་གི་ལོ་ལྔ་དྲུག་ཅིག་གི་འཕེལ་རིམ་ལ་ཡར་དཔྱད་པ་བྱས་བྱས་བསམ་བློ་ཞིག་བཏང་ཡོང་དུས་ཙམ་པ་ད་ལྟ་འདི་ནང་ལོགས་ལ་ཁྲིམས་ཡིག་དེ་གས་དེ་ནང་ལོགས་ལ་དཔེར་ན་མི་རིགས་མཐུན་སྒྲིལ་ཟེར་ཡ་ཅིག་ཤུགས་ཅིག་ཤུགས་ཆེན་པོ་བཤད་བསྡད་ཀྱི་ཡོད་རེད་ད་མི་རིགས་མཐུན་སྒྲིལ་ཟེར་ཡ་དེ་འགག་ས་དེ་ཐུག་ས་དེ་རྒྱ་ནག་སྐམ་ས་མ་ཡིན་པའི་གི་དཔེར་ན་ད་མན་ཇུའི་མི་རིགས་དེ་དེ་གས་དེ་ཅིག་ཆགས་འགྲོ་གི་ཡོད་རེད་དེ་ནས་ད་ལྟ། ཤིན་ཅང་གི་མི་རིགས་ཁག་ཁག་ཆགས་འགྲོ་གི་ཡོད་རེད་ད་མི་རིགས་ལྔ་བཅུ་ང་དྲུག་ཡོད་རེད་དེའི་ནང་ད་བོད་ཀྱི་མི་རིགས་དེ་གས་ཅིག་ཆགས་འགྲོ་གི་ཡོད་རེད་དེ་གས་དེ་ཆེ་ཁག་དེ་རེད་ད་དེ་གས་ཚང་མ་ལ་ཅིག་ཚུར་རུག་རུག་རེ་ཆགས་བྱས་པ་ཡིན་ན། དམར་ཤོག་ལ་ཡ་ཉེན་ཁ་དེ་བརླག་ཚར་བ་རེད་བ་ཉེན་ཁ་དེ་བརླག་པ་ཡིན་ན་དེ་དེ་བས་ཀྱང་ཨ་ནི་ད་མ་འོངས་པའི་ད་ལྟ་ཞི་ཅིན་ཕིང་གི་རྨི་ལམ་གསལ་ཏེ་ཨ་ནི་སྤྱི་ཚོགས་རིང་ལུགས་ཀྱི་བསམ་བློའི་བཅོས་བསྒྱུར་ལྡན་པའི་ཀྱི་ད།

རྒྱལ་དར་ལ་ཡང་མཐོང་ཆུང་མ་བྱེད་ཡ་རྒྱལ་ཁབ་ཀྱི་མཚོན་དོན་ཁག་ལ་ཡང་མཐོང་ཆུང་མ་བྱེད་ཡ། དེ་འདྲ་བྱས་པས་ན་དེ་གས་དེ་ལ་ཡང་ཁྲིམས་གཞི་བསྡམས་ཡ། ད་འདིས་ག་རེ་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ། ཅིག། ཞེད་སྣང་ཅིག་ག་རེ་ཡོད་རེད་ཟེར་དུས་ང་ཚོ་དེ་ལ་དཔྱད་པ་ཅིག་བྱེད་དགོས་ཡ་རེད་ཤག་ཕྱི་ཟླ་བཅུ་པའི་ནང་ལོགས་འདི་ག་རེ་བྱས་ནས་བྱུང་པ་རེད་ཟེར་ཡ་འདིས་ང་ཚོ་དཔྱད་པ་ཅིག་བྱེད་དགོས་ཡ་འདུག་གང་ཡིན་ཟེར་ན། ད་དམར་ཤོག་ཚོགས་པའི་འགོ་ཁྲིད་ནང་ལོགས་ལ་འཆམ་མཐུན་མེད་པ་དེ་འདས་པའི་ཟླ་བ་ཁ་ཤས་ནང་གསལ་པོ་ཞིག་བྱུང་ཡོད་རེད། ཟླ་ཉིན་སྤྱི་ཟླ་བཅུ་པའི་ནང་ལོགས་ལ་ཞི་ཅིན་ཕིང་གིས་དབང་ཆ་སྲ་བརྟན་བཟོས་བྱས་ད་དུས་ཡུན་གསུམ་པའི་གི་སྲིད་འཛིན་གྱི་ལས་འཁུར་དེ་རྒྱུན་འཁྱོངས་བྱས་པ་རེད་དེ་ནས་ཆེ་ཆེན་རྙོག་གླེང་མང་པོ་ཞིག་བྱུང་བ་རེད་ད་ང་ཚོས་དོ་སྣང་བྱེད་དེ་ངས་མང་པོ་ཅིག་གིས་རྒྱ་ནག་གནད་དོན་དབྱེ་ཞིབ་པ་ཚོའི་གསུང་པོ་དང་དེ་ན་ད་སྲིད་འཛིན་སྔོན་མ་ཧུའུ་ཅིན་ཏའོ་གིས་མི་སྣ་དེ་ག་དེ་ལ་ཡ་གཅིག

ད་རེས་ད་ལྟ་སྤྱི་ཟླ་བཅུ་པའི་ཉེ་ཆར་སྤྱི་ཟླ་བཅུ་པའི་ནང་ལོགས་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གསར་པ་དེ་དེ་འདྲའི་ཕྱི་བསྒྲགས་བྱས་པས་ཀྱིས་ད་གནད་དོན་འདིའི་ཐོག་ལ་རྒྱལ་སྤྱིའི་ནང་ལོགས་ལ་ཅིག་ད་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་སྐྱོན་བརྗོད་བྱས་ཡ་འདི་ཕྱོགས་གཅིག་ནས་ད་རྒྱ་ནག་གཞུང་གི་རྒྱ་ནག་དམར་ཤོག་ཚོགས་པས་ཀྱིས་ད་འདི་ཁྲིམས་གཞི་གསར་པ་འདི་ཅིག་གཏན་འབེབས་བྱས་པ་ད། གཅིག་མཚུངས་དང་ད་ལྟ་ཡོང་རྒྱུ་སྤྱི་ཟླ་དང་པོའི་ནང་ལོགས་ལ་དེ་འདྲས་ལག་བསྟར་བྱེད་ཡ་འགོ་བཙུགས་སྐོར་བྱས་ཞུས་འདུག་འོ་རེད་ཕྱོགས་གཞན་གཅིག་ནས་ད་འདི་རྒྱ་ནག་ནང་ལོགས་རེད་ད་ག་ནང་བཞིན་གཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་དང་པོའི་ནང་ལོགས་ལ་གཅིག་བོད་རང་སྐྱོང་ལྗོངས་ཀྱི་མི་དམངས་འཐུས་མི་ཡིས་ཡང་བོད་ནང་ལོགས་ལ་ད་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཁྲིམས་གཞི་གསར་པ་ཁག་ཅིག་གཏན་འབེབས་བྱས་ཡོད། ཁྲིམས་གཞི་འདི་ཡང་ད་ད་རེས་ཀྱི་ཕྱི་བསྒྲགས་བྱས་པའི་ཁྲིམས་གཞི་ནང་བཞིན་གྱི་རྒྱལ་ཁབ་ཅིག་གཅིག་སྒྲིལ་ཡོང་ཡ་དང་ད་ག་ནང་བཞིན་གྱི་མི་རིགས་མི་དམངས་རྒྱ་ནག་སྤྱི་མཐུན་རྒྱལ་ཁབ་ནང་བཞུགས་པའི་མི་དམངས་ཅིག་གི་བདེ་སྡུག་རེད་ཨ་ནི་ད་ག་ནང་བཞིན་མི་དམངས་ད་ཀྱི་ཅིག་མི་ཚེ་འཚོ་བ་ཡར་རྒྱས་འགྲོ་ཡ་གྱི་གནད་དོན་ཡིན་ཞེས་དེ་འབྲེལ་གྱི་ཁྲིམས་གཞི་ཅིག་གཏན་འབེབས་བྱས་ཡོད་རེད། གལ་སྲིད་ད་གང་ལྟར། ཁྲིམས་གཞི་རིམ་པས་ཀྱིས་འདས་པའི་ལོ་བཅུ་ཕྲག་གཅིག་ལྷག་ནང་ལོགས་ལ། གཅིག་རྒྱ་ནག་སྤྱི་མཐུན་རྒྱལ་ཁབ་རྒྱ་ནག་དམར་ཤོག་ཚོགས་པའི་ངོས་ནས་ཁྲིམས་གཞི་གསར་པ་ཁག་འདི་ཚོ་ལ་གཅིག་ཞིབ་ཕྲ་གཟིགས་ཡོང་དུས། ད་སྡོམ་རྒྱག་ས་གཅིག་འདི་གང་ལྟར་ཁྲིམས་གཞི་ཆ་ཚང་གཅིག་གི་ནང་དོན་འདི་ཚོ་གཟིགས་ཡོང་དུས། རང་བཞིན་གྱིས་ཁྲིམས་གཞི་འདི་སྤྱིར་བཏང་ནས་ད་གཅིག་རྒྱལ་ཁབ་ནང་ལོགས་ཀྱི་བདེ་འཇགས་དང་སྲུང་སྐྱོབ་དང་གཅིག་གཅིག་སྒྲིལ་མང་པོ་གཅིག་ལ་གཅིག་གོ་དོན་ཡོད་པ་ནང་བཞིན་གཅིག་འཁྱོལ་ཡོད་རེད་དེ་གང་ལྟར། མཐའ་མ་མཐའ་མཐའ་ན་ཐུག་ས་དེ་ད་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་གི་ད་ལྟ་བར་དུ་ཅིག་གཏན་འབེབས་བྱས་པའི་གི་སྲིད་བྱུས་འདི་ཚོ་ལ་ཡ་རྒྱབ་གཉེར་ནང་བཞིན་ད་ཤུགས་རྐྱེན་སྤྲད་ཡས་གི་ལམ་ཁ་ཅིག་ཆགས་བསྡད་ཡོད་པ་ད་མང་པོ་ཅིག་གི་ངོས་འཛིན་བྱས་བསྡད་ཡས་ཅིག་ཆགས་བསྡད་ཀྱི་འདུག་ད་རྒྱ་ནག་ནང་ལོགས་ལ་ཆ་མཚོན་པ་ཡིན་ན་རྒྱ་ནག་གཞུང་གི་ཁྲིམས་གཞི་འདི་ཚོ་གཏན་འབེབས།

ད་ཅིག། སྐབས་དེ་དུས་གལ་སྲིད་དཀའ་རྙོག་ཅིག་འཕྲད་པ་ཡིན་ན་རང་བཞིན་གྱི་ཁྲིམས་གཞི་གསར་པ་འདིས། ད་གནད་དོན་ག་འདྲ་ཅིག་ཡིན་ནའི་འདིའི་ཐོག་ལ་ཅིག་ལག་བསྟར་བྱེད་ཐུབ་ཡས་ཀྱི་གོ་སྐབས་ཅིག་ཡིན་པ་ཚང་མས་ཀྱི་ངོས་འཛིན་བྱས་བསྡད་ཀྱི་འདུག་ཨཱ་ནི། ད་ད་རིང་གི་ལེ་ཚན་འདིས་ང་ཚོ་དུས་ཚོད་རྐྱེན་པས་ད་ག་མཇུག་སྒྲིལ་ཞུ་གི་ཡིན་ཨཱ་ནི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།
ཆེད་མངགས་འདྲི་ཞུ་བ་འཇུག་ཡིན་ད། དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཡ་ད་དོ་སྣང་བྱེད་དགོས་ཡ་དེ་འདས་པའི་ལོ་བཅུ་གྲངས་ཅིག་ནང་ལོགས་ལ་ག་རེ་བྱུང་བ་རེད་ད་མ་འོངས་པའི་ལོ་བཅུ་ནང་ལོགས་ལ་འདི་གི་ཤུགས་རྐྱེན་དེ་ག་རེ་ཡོང་གི་རེད་ཟེར་ཡ་དེ་ང་ཚོ་དོ་སྣང་བྱེད་དགོས་ཡ་གི་གནད་དོན་གལ་ཆེན་པོ་ཅིག་ཆགས་གི་རེད་བསམ་གི་འདུག་ཨ་ནི་ལེ་ཚན་འདིའི་ནང་ལ་ཡ་ད་གསུང་བཤད་ཞུ་མཁན་ཆེད་མངགས་འདྲི་ཞུ་བ་འཇུག་ཡིན་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་བདུན་ཕྲག་ཕྱི་མ་སླར་ཡང་མཇལ་ཡོང་མ་མཇལ་བར་བདེ་བར་བཞུགས་བཀྲ་ཤིས་བདེ་ལེགས། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ།